གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནི། རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པའི་ཆ་ནས་རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་བསྐྱར་དུ་ཞུགས་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང། འབྲེལ་ལམ་ཡག་ཤོས་དེ་ཕན་ཚུན་མིག་གིས་དངོས་སུ་མཐོང་ནས་རྣམ་པར་རིག་བྱེད་ཀྱི་སྒོ་ནས་སློབ་ཁྲིད་གནང་ཡ་དེ་སློབ་ཁྲིད་ཀྱི་ཐབས་ལམ་ཕྱུག་ཤོས་དེ་ཡིན་པའི་སྐོར། སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གསུངས་པའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། Senator Mitt Romney། མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་དང་བོད་དོན་རྒྱབ་སྐྱོར་བ Richard Gere རྣམ་གཉིས་དང་མཇལ་འཕྲད་གནང་ནས་བོད་ནང་གི་བོད་མིར་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་ཀྱི་ཐད་ཚེས་བཅུ་བདུན་ཉིན་གྲོས་མོལ་གནང་བཞག། དེ་ཡང་ཨ་མི་རི་ཀའི་ཡུ་ཊ་མངའ་སྡེ་ནས་ཡིན་པའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་མིད་རོམ་ནི་མཆོག་གིས་རྒྱ་ནག་དམར་ཤོག་གིས་བོད་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བ་ཙམ་མ་ཟད། བོད་མིའི་རིག་གཞུང་རྩ་མེད་གཏོང་རྒྱུའི་དམིགས་ཡུལ་བཟུང་བཞིན་པ་རེད་ཅེས་གསུངས་བཞག། གློག་བརྙན་འཁྲབ་སྟོན་པ་དང་བོད་དོན་རྒྱབ་སྐྱོར་བ་རི་ཅར་གེར་ལགས་ཀྱིས་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་ཁོང་གི་ནང་ཆོས་བླ་མར་ངོས་འཛིན་གནང་གི་ཡོད་པ་རེད། རྒྱ་ནག་གིས་བོད་བཙན་བཟུང་བྱས་པར་བོད་མིས་ངོ་རྒོལ་བྱེད་བཞིན་པ་ལྟར། ཁོང་གིས་ཀྱང་བོད་དོན་ཐོག་རྒྱབ་སྐྱོར་གྱི་ལས་འགུལ་སྤེལ་བཞིན་པ་རེད། འདི་ལོའི་ཕྱི་ཟླ་གསུམ་པའི་ནང་ཁོང་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་དབུ་ཁྲིད་རྣམས་དང་མཇལ་འཕྲད་གནང་ནས། Resolve Tibet Act འམ། བོད་རྒྱའི་དཀའ་རྙོག་སེལ་རྒྱུར་སྐུལ་འདེད་གཏོང་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཡོང་ཐབས་གནང་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་སེ་ནེ་ཏར་མིད་རོམ་ནི་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ལྷན་ཁ་སང་མཇལ་འཕྲད་གནང་འདུག་ལ། དེ་བཞིན་ཁ་སང་སྲིད་སྐྱོང་མཆོག་དང་སྐུ་ཞབས་རི་ཅར་གེར་རྣམ་གཉིས་ཀྱིས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་སུ་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་ལགས་དང་མཇལ་འཕྲད་གྲོས་མོལ་གནང་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཀྱི་ཐོག་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང། ཨ་རིའི་གྲོས་ཚོགས་ཀྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་མི་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་སྲུང་བརྩི་ཞུས་འདུག་པའི་སྐོར། འདི་གའི་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་དམིགས་བསལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ལྟ་ཨ་མི་རི་ཀའི་རྒྱལ་ས Washington DC ནང་གཞུང་འབྲེལ་ཕྱོགས་བསྐྱོད་གནང་བཞིན་པ་དང་འབྲེལ་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོས་ཚོགས་ཚོགས་ཁང་ཞིག་གི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལོ་ངོ་བཅུ་དྲུག་གོང་ཨ་མི་རི་ཀའི་གྲོས་ཚོགས་ནས་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་མཛད་སྒོ་ཞིག་སྲུང་བརྩི་ཞུས་གནང་སོང། ཐེངས་འདིའི་མཛད་སྒོའི་ཐོག་སྲིད་སྐྱོང་མཆོག་དབུ་བཞུགས་ཐོག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་པི་ལོ་སི་མཆོག་ཡང་ཆེད་ཕེབས་གནང་འདུག།
མཛད་སྒོ་སྲུང་བརྩི་དང་འབྲེལ་སྐབས་དེར་ལྕམ་ནན་སི་པི་ལོ་སི་མཆོག་ནས་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་དབྱེ་མེད་ཀྱིས་བོད་དོན་ལ་རྒྱབ་སྐྱོར་གནང་གི་ཡོད་པ་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་པ་གཉིས་ཟུང་འབྲེལ་གྱིས་རྒྱབ་སྐྱོར་དེ་ཐོབ་པ་བྱུང་ཐུབ་ཡོད་པ་དང། དེ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ངང་ཞུ་ཐུབ་པའི་རེ་བ་གནང་གི་ཡོད་ཅེས་གསུངས་གནང་སོང། གནད་དོན་འདི་དང་འབྲེལ་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱལ་བ་རིན་པོ་ཆེ་དགུང་ལོ་དགུ་བཅུ་ཕེབས་པའི་སྐབས་དེ་ལ་ཡང་ང་ཚོ་ལོ་གང་ཚང་ཅིག་རྒྱལ་སྤྱི་གི་འཚེ་བ་མེད་པ་དང་ཞི་བདེ་གི་ལོ་ཞེས་ཡང་རྒྱལ་བ་རིན་པོ་ཆེ་ཀྱི་ད་བཀའ་སློབ་གནང་དེ་ཡང་འདི་གའི་དེ་དེ་འདྲའི་སྲུང་བརྩི་བྱེད་ཡ་དང་དེ་འདྲའི་འབྲེལ་བའི་ཐོག་ནས་ད་དོན་དག་གཙོ་བོ་གསུམ་བཞི་ཞིག་སྒང་ལ་ཡང་ཁོ་རང་རྒྱ་གར་ལ་ཕེབས་ན་མ་གཏོགས་ཅིག་སྐུ་མདུན་ཚུར་ད་ལྟ་ཆིབས་གནང་ཐུབ་ཀྱི་ཡོད་མ་རེད་པ་དེ་ཡིན་དུས་ཙམ་པ་ང་ཚོ་ཟླ་ཉིན་ནས་བཀའ་མོལ་ཅིག་ཞུ་བསྡད་ཡོད་རེད། ཡང་འདིའི་བར་དེ་ཡང་དུས་འགྱངས་འདྲ་བོ་སྟེར་ཕྱིན་སོང། ཨ་ནི་ཡང་ཕར་གཅིག་ཕེབས་ཐུབ་པ་ཡིན་ན་ད་ད་ལྟ་བར་དུ་བོད་དོན་ཞེ་པོ་ཅིག་གི་དངོས་གནས་བཀའ་དྲིན་ཆེན་པོ་རེད་ང་ཚོ་ལ་ཡང་ད་ལྟ Senator Feinstein གཤེགས་འགྲོ་མཁན་དེ་ཡིན་ནའི་རེད། དཔེ་བཀའ་དྲིན་ཆེན་པོ་ཡིན་དུས་ཙམ་པ་ད་ང་ཚོའི་ཕར་ཆེ་མཐོང་ཕུལ་ཡ་ལ་ཁོང་རྡ་རམ་ས་ལ་གཅིག་ཕེབས་པ་ཡིན་ན་ཨ་ནི་སྐུ་མདུན་དང་ཡང་བསྐྱར་གཅིག་ཞལ་མཇལ་གཅིག་བྱེད་ཨ་ནི་ང་ཚོ་བོད་པའི་ངོས་ནས་ཁོ་རང་ལ་ཡང་གཅིག་ད་ལྟ་བར་དུ་བོད་པར་རྒྱབ་སྐྱོར་གནང་བ་ཅིག་རྒྱབ་སྐྱོར་ཙམ་མ་རེད་ད་ཤ་ཚ་ཞེ་པོ་ཅིག་གི་ཐོག་ནས་ཅིག་གནང་གི་ཡོད་དུས་ཙམ་པ་ལ་འདི་གར་ང་ཚོས་ཅིག་བཀའ་དྲིན་རྗེས་དྲན་འདྲ་བོ་ཅིག་ཞུ་ཡ་གོ་སྐབས་ཅིག་བྱུང་ན་བསམ་ནས་ཟླ་ཉིན་ནས་འདི་ཞུ་བསྡད་པ་རེད། དེ་ཡང་ཐེངས་འདིའི་མཛད་སྒོ་འདི་རྒྱལ་སྤྱི་བོད་དོན་ལས་འགུལ་ཁང་དང་བྱང་ཨ་རི་སྐུ་ཚབ་དོན་གཅོད། རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་རིགས་ཚོགས་པ་ཐུན་མོང་ནས་གོ་སྒྲིག་ཞུས་པ་ཞིག་ཆགས་ཀྱི་འདུག་མཛད་སྒོའི་ཐོག་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Richard Gere ལགས་གཙོས་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ཡང་ཆེད་ཕེབས་གནང་འདུག་སྐབས་དེར་འདི་ག་རླུང་འཕྲིན་ཁང་ལ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས་ཇིམ་མེག་གྷར་ཝིན་ལགས་ནས། ཉེ་ཆར་རྒྱ་ནག་གཞུང་གིས་སྟོན་དུས་སློབ་འགོ་བཙུགས་པ་དང་བསྟུན་དཀར་མཛེས་ཁུལ་གྱི་གཞུང་གཉེར་སློབ་གྲྭ་ཁག་ཏུ་གསར་དུ་བསྡུས་པའི་འཛིན་གྲྭ་ཚང་མའི་ནང་བོད་ཀྱི་སྐད་ཡིག་གི་ལམ་ནས་སློབ་ཚན་སློབ་ཁྲིད་མེད་པ་བཟོས་པ་དེ་ནི་རྒྱ་ནག་གཞུང་གིས་བོད་ཀྱི་སྐད་དང་རིག་གཞུང་རྩ་མེད་བཟོ་ཐབས་བྱེད་བཞིན་པ་བློ་འཚབ་ཆེན་པོ་ཡོད་པ་དང། དེ་ཡང་བོད་ཀྱི་སྐད་དང་རིག་གཞུང་རྩ་མེད་བཟོ་དགོས་པའི་རྒྱུ་མཚན་དེ་ནི་རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་དང་དེ་བཞིན་འཚེ་བ་མེད་པ་དང་བྱམས་སྙིང་རྗེ་གྱི་བཀའ་སློབ་ལམ་སྟོན་རྣམས་ལ་ཞེད་སྣང་བྱེད་ཀྱི་ཡོད་པ་གསུངས་གནང་སོང། དེ་ཡང་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མེ་རི་ཀའི་རྒྱལ་སར་ཨ་མེ་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་འམ National Press Club སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང་ཕྱི་ཚེས་བཅུ་དགུ་ཉིན་རྒྱལ་ས Washington དང་ཉེ་འདབས Virginia མངའ་སྡེའི་ནང་ཆགས་པའི George Mason གཙུག་ལག་སློབ་ཆེན་དུ། བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་རེད་འདུག་དེ་ནས་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར་ནིའུ་ཡོག་ཏུ་ཕེབས་ཐོན་གནང་རྒྱུ་དང་སྲིད་སྐྱོང་མཆོག་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཞིག་གི་ཐོག་དབུ་བཞུགས་གནང་གི་འདུག་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་ལ་གྲུབ་འབྲས་ཐོན་ཡོད་ཚུལ་དང་ལས་གཞི་དེ་བཞིན་མུ་མཐུད་ནས་དོན་འཁྱོལ་བྱ་དགོས་པའི་སྐོར་བཤད་འདུག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་པེ་ཅིང་ནས་གནས་ཚུལ་སྤེལ་དོན་ལ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རེས་གཟའ་ལྷག་པའི་ཉིན་པེ་ཅིང་དུ་རྒྱུད་གཅིག་ལམ་གཅིག་གི་སྐོར་བགྲོ་གླེང་ཚོགས་འདུ་དབུ་འབྱེད་དང་སྟབས་བསྟུན་ནས་འཆར་འགོད་ཟིན་བྲིས་ཤིག་ལས་གཞི་དངོས་སུ་གྱུར་ཡོད་པ་རེད་ཅེས་བསྔགས་བརྗོད་བྱས་འདུག་གོང་གི་ཚོགས་འདུ་དེར་རྒྱལ་ཁབ་བརྒྱ་དང་སུམ་ཅུ་ལྷག་གི་སྐུ་ཚབ་མཉམ་ཞུགས་བྱས་ཡོད་པ་ཕལ་ཆེ་བ་གོ་ལའི་ལྷོ་རྒྱུད་ནས་ཡིན་ལ། དེ་དག་གི་ཁྲོད་དུ་རྒྱལ་ཁབ་ཀྱི་དབུ་ཁྲིད་བཅུ་གྲངས་ཤིག་གིས་མཉམ་ཞུགས་བྱས་ཡོད་པའི་ཁོངས་སུ་ཞི་ཅིན་ཕིང་གི་སྙིང་ཉེ་བའི་གྲོགས་པོ་ཨུ་རུ་སུའི་སྲིད་འཛིན་ཝོ་ལ་ཏི་མིར་པུ་ཏིན་ནས་ཀྱང་མཉམ་ཞུགས་བྱས་འདུག། པུ་ཏིན་གྱི་ཕྱི་རྒྱལ་ཡུལ་གྲུའི་འཚམས་གཟིགས་དེ་བཞིན་ཧཱག་ལ་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་ད་ལོའི་ཕྱི་ཟླ་གསུམ་པའི་ནང་པུ་ཏིན་འཛིན་བཟུང་བྱེད་དགོས་པའི་བརྡ་ཁྱབ་བཏང་བའི་རྗེས་སུ་ཕྱི་རྒྱལ་ཡུལ་གྲུ་ཁག་ལ་འཚམས་གཟིགས་ཕེབས་པ་ཐེངས་གཉིས་པ་དེ་ཡིན་ཞིང། པུ་ཏིན་དང་ཁོང་གི་འཁོར་བཅས་གཟའ་མིག་དམར་ཉིན་པེ་ཅིང་གི་རྒྱལ་སྤྱིའི་གནམ་ཐང་དུ་འབྱོར་བའི་སྐབས། རྒྱ་ནག་གི་ནོར་སྲིད་ལྷན་ཁང་གི་བློན་ཆེན་ཝང་ཝིན་ཐའོ་ཡིས་ཕེབས་བསུ་བྱས་འདུག་ཡང་འདི་དང་འབྲེལ་བའི་སྐོར་ལ་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གིས་འདི་ལོར་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་ཀྱི་བར་ཉི་མ་གཉིས་ཀྱི་རིང་རྒྱ་ནག་ནང་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་གི་འགོ་ཁྲིད་དང་སྐུ་ཚབ་སོགས་མགྲོན་འབོད་ཀྱིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་རང་འདོད་ཨུ་ཚུགས་ཀྱི་སྒོ་ནས་འབད་བརྩོན་ཆེན་པོ་བྱེད་བཞིན་པ། རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་འཛུགས་ཀྱི་ལོ་ངོ་བཅུ་ཐམ་པ་འཁོར་བ་གི་དགའ་སྟོན་ཚོགས་འདུ་ཞིག་འཚོགས་ཡོད་ཅིང། དེ་ལ་རྒྱ་གར་གྱི་སྐུ་ཚབ་དེ་སྔ་སྤྱི་ལོ་ཉིས་སྟོང་བཅུ་བདུན་དང་བཅུ་དགུ་བཅས་སུ་མཉམ་ཞུགས་མ་གནང་བ་བཞིན་དུ། ད་ལན་ཡང་ཡང་བསྐྱར་མཉམ་ཞུགས་གནང་མེད་པ་མ་ཟད། རྒྱ་ནག་གིས་པ་ཀི་སི་ཐན་དང་རྒྱ་ནག་གི་དཔལ་འབྱོར་ཚོང་ལམ་གྱི་ཐོག་ཨ་སྒོར་ཐེར་འབུམ་དྲུག་ཅུ་གི་འགྲོ་སོང་བཏང་སྟེ་ཀ་ཤི་མིར་གྱི་ས་ཁོངས་སུ་འཛུགས་སྐྲུན་བྱས་ཡོད་པས། རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ་ཀར་པི་ཏི་མཱན་ཀི་ཀར་ལགས་ནས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པས། རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་བསྐྱར་དུ་མ་ཞུགས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། India's opposition to BRI is on two counts. Firstly, the issue of territorial sovereignty། ཁོང་གིས་དཔེར་ན་རྒྱ་ནག་དང་པ་ཀི་སི་ཐན་གྱི་དཔལ་འབྱོར་སྐྱེལ་འདྲེན་གྱི་ལམ་ཁ་དེ་ཀ་ཤི་མིར་གྱི་ནང་ལ་འཁེལ་ཡོད་ཁར། རྒྱལ་ཁབ་དེ་གཉིས་ཀྱིས་ས་ཁོངས་དེ་ཁུལ་ཁྲིམས་འགལ་གྱི་སྒོ་ནས་བདག་བཟུང་བྱས་ཡོད་པ་དང། རྒྱ་གར་གྲོས་ཚོགས་ཀྱིས་ཀྱང་རྒྱ་གར་གཞུང་གིས་ལངས་ཕྱོགས་འདི་བསྐྱར་དུ་འཛིན་དགོས་བ་གི་གྲོས་ཆོད་བཞག་ཡོད་པ་སྟེ། མདོར་ན་རྒྱ་གར་རྒྱལ་ཁབ་ཀྱི་བདག་དབང་དེ་ས་ཁོངས་ཀྱི་བདག་དབང་ལ་འབྲེལ་བ་ཡོད་པར་བརྟེན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལ་རྒྱ་གར་གྱིས་སྔ་ཕྱི་བར་གསུམ་དུ་ཁ་གཏད་གནང་ཡོད་པའི་མུར་མ་འོངས་པར་ཡང་རྒྱ་གར་གྱི་ལངས་ཕྱོགས་ལ་འགྱུར་བ་གཏོང་གི་མ་རེད་འདོད་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་ཡུ་རོབ་ནང་དུའང་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཤུགས་ཆེ་སྤེལ་ཐབས་བྱེད་བཞིན་པ་ཡིན་ནའང། རྒྱ་ནག་གི་ལས་འཆར་དེས་དམངས་གཙོ་དང་ཁྲིམས་ཀྱི་དབང་བསྒྱུར། འགྲོ་བ་མིའི་ཐོབ་ཐང་སོགས་ལག་བསྟར་ལ་དོ་ཕོག་ཆེན་པོ་འགྲོ་ཉེན་ཡོད་པར་བརྟེན། ཡུ་རོབ་རྒྱལ་ཁབ་ཚོས་དོགས་འདྲོགས་ཤུགས་ཆེ་གནང་གི་ཡོད་པ། ཡུ་རོབ་དང་རྒྱ་ནག་ཉམས་ཞིབ་པ Anna Ferenczy ལགས་ནས་འགྲེལ་བརྗོད་གནང་དོན།

འགྲོ་བ་མིའི་ཐོབ་ཐང་བཅས་ལ་དོ་ཕོག་འགྲོ་ཉེན་མཐོང་སྟེ་དོགས་འདྲོག་སླང་གི་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་སོང། རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ནང་རྒྱལ་ཁབ་མང་པོར་བུ་ལོན་གཡར་ཏེ་ཆབ་སྲིད་ཀྱི་ཁེ་ཕན་ལེན་པ་དང། བུ་ལོན་གྱི་སྙི་ལ་ཚུད་བཅུག་པ་སོགས་བྱེད་བཞིན་པ་མ་ཟད། ལས་འཆར་དེ་འབྲེལ་ལྐོག་ཟ་རུལ་སུངས་ཚབས་ཆེན་ཡོང་གི་ཡོད་པ་སོགས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཨ་དྷིར་བྷི་རར་ལགས་ནས་འགྲེལ་བརྗོད་གནང་གི་འདུག། quite prevalent། རྒྱ་ནག་གིས་འཛམ་གླིང་གི་ས་ཆ་ཁག་ཅིག་ཏུ་འཁོར་ལམ་དང་ལྕགས་ལམ་སོགས་བསྐྲུན་ཡོད་པ་དངོས་ཡོད་གནས་ཚུལ་ཡིན་ནའང། ཡུལ་ལུང་དེ་ཚོའི་ཕུགས་རྒྱང་རིང་བོའི་ཆ་ནས་ཆབ་སྲིད་ཀྱི་ཕམ་ཁ་ཉོས་ཡོད་པ་དང། རྒྱུད་གཅིག་ལམ་གཅིག་ལ་གྲུབ་འབྲས་སྨིན་ནས་ཡོད་མེད་བྱ་རྒྱུ་དེ་ཆེས་སྔ་དྲགས་ཏེ་རྙོག་གླེང་གི་ངོ་བོ་ཞིག་ཏུ་ལྷག་ཡོད། རྒྱ་ནག་གི་སྒྲོམ་གཞི་ལ་སྐྱོན་ཆག་ཆེན་པོ་ཡོད་པས་ལས་འཆར་འདི་འབྲེལ་གྱི་ལྐོག་ཟ་རུལ་སུངས་གང་སར་ཐོན་བཞིན་པ་སོགས་ཀྱིས། ལས་འཆར་ཆུང་ཁག་ཚུན་ཆད་ཀྱི་ནང་ལྐོག་ཟ་འབྱུང་གི་ཡོད་པ་གི་སྟབས་ཀྱིས་རྒྱ་ནག་གི་ལས་འཆར་འདི་ལ་གྲུབ་འབྲས་ཐོབ་ཡོད་མེད་བྱ་རྒྱུ་མགོ་རྙོག་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་ནག་གཞུང་གིས་ཨ་རིའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བཞི་བཅུ་ལྷག་གི་མ་རྩ་བཙུགས་ཏེ། འཛམ་གླིང་གང་སར་ཡར་རྒྱས་འཛུགས་སྐྲུན་དང་ཚོང་ལམ་བཟོ་སྐྲུན་གྱི་ཁ་གཡང་སྒྲོག་བཞིན། རྒྱུད་གཅིག་ལམ་གཅིག་གི་ལས་འཆར་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་པ་མ་ཟད། རྒྱ་ནག་ནང་ད་ཐེངས་ལས་འཆར་འདི་འགོ་འཛུགས་ཀྱི་ལོ་འཁོར་བཅུ་འཁོར་བ་གི་དགའ་སྟོན་གྱི་ཐོག་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་དང་ཨེ་ཤི་ཡ་དང་ཨ་རབ་སོགས་ཀྱི་འགོ་ཁྲིད་མང་དག་ཅིག་མཉམ་ཞུགས་བྱས་ཡོད་ནའང། ཨ་མི་རི་ཁ་དང་ཡུ་རོབ་རྒྱ་གར་སོགས་དམངས་གཙོ་དང་རང་དབང་ལྡན་པའི་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་ཕལ་ཆེར་བས་མཉམ་ཞུགས་གནང་མེད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་རྒྱལ་སྤྱིའི་མཁའ་དབྱིངས་སུ་ཨ་མི་རི་ཀའི་གནམ་དམག་གནམ་གྲུ་དང་མཉམ་དུ་རྒྱ་ནག་གིས་ཀྱང་དམག་དོན་གནམ་གྲུ་མཉམ་དུ་བཏང་བའི་ལས་འགུལ་སྤེལ་བ་དེས་སྟོབས་ཆེན་རྒྱལ་ཁབ་གཉིས་བར་འཁྲུག་རྩོད་སློང་སྲིད་པའི་ཉེན་བརྡ་ཁ་སང་ཨ་མི་རི་ཀས་བཏང་བཞག་དེ་ཡང་དེ་རིང་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་དམག་དོན་ལྷན་ཁང་པེན་ཏི་གོན་གྱིས་གསུངས་པར་གཞིགས་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གི་གནམ་དམག་གནམ་གྲུས་དྲག་ཤུགས་ཆེན་པོའི་ངང་འཐབ་ཇུས་སྣ་ཚོགས་ཀྱི་ལམ་ནས་ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་ཨ་མི་རི་ཀའི་གནམ་དམག་གནམ་གྲུར་རྗེས་འདེད་ཀྱིས་སྡིགས་ར་ཐེངས་བརྒྱ་དང་བརྒྱད་ཅུ་ཙམ་བསྐུལ་ཡོད་པ་དང། དེ་ནི་དེ་སྔོན་མི་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་དུ་བྱུང་བ་ལས་ལྷག་པ། འདས་པའི་ལོ་གཉིས་ནང་དེ་ལྟར་བྱུང་ཡོད་པ་རེད་ཅེས་ཨ་རི། རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་སྲུང་ལས་དོན་དྲུང་ཆེ་ཨེ་ལི་རཱད་ནར་ལགས་ཀྱིས་གསུངས་བཞག་དེ་བཞིན་ཁོང་གིས་རྒྱ་ནག་གི་གནམ་གྲུའི་ཁ་ལོ་བས་ཨ་མི་རི་ཀའི་གནམ་གྲུའི་ཕྱོགས་སུ་ཧ་ཅང་མྱུར་པོའི་ཐོག་ནས་གནམ་གྲུ་བཏང་བའམ། ཨ་རིའི་གནམ་གྲུའི་འཁྲིས་སུ་གནམ་གྲུ་བཏང་བ་སོགས་ཕལ་ཆེར་ཐེངས་ཉིས་བརྒྱ་ཙམ་བྱུང་ཡོད་པ་རེད་ཅེས་ཁོང་གིས་གསར་འགོད་ལྷན་ཚོགས་ཐོག་གསུངས་བཞག། འདས་པའི་ལོ་ཁ་ཤས་ནས་བཟུང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཚད་དམའ་ཤོས་སུ་གྱུར་ཡོད་པ་དང། ཡུལ་གྲུ་གཉིས་ཀྱི་དབར་ཚོང་འབྲེལ་དང་འགྲོ་བ་མིའི་ཐོབ་ཐང། ཐའེ་ཝན་གྱི་གནད་དོན། དེ་བཞིན་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་དང་འབྲེལ་བའི་ཐོག་ནས། མི་མཐུན་པ་ཤུགས་ཤུགས་ཆེ་ཆགས་ཡོད་པ་རེད། ད་ལྟའི་དུས་འདིར་ཨ་མི་རི་ཀས་རྒྱ་ནག་ནི་ཡུལ་བབ་སྲིད་ཇུས་ཀྱི་ཐོག་ནས་ཨ་རིར་ཁ་གཏད་འགྲན་ཟླ་བྱ་མཁན་རྒྱལ་ཁབ་ཨང་དང་པོ་དེ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨ་རིའི་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་སྲུང་ལས་དོན་དྲུང་ཆེ་ཨེ་ལི་རཱད་ནར་ལགས་ཀྱིས་རྒྱ་ནག་གིས་ཧ་ཅང་ཉེན་ཁ་ཆེ་བའི་ལས་འགུལ་དེ་འདྲ་གནམ་ཐོག་སྤེལ་ནས་བཙན་ཤུགས་ཀྱི་ངང་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་མཚོ་ཐོག་གནམ་དམག་གནམ་གྲུ་འཕུར་སྐྱོད་བྱ་མཁན་ཨ་མི་རི་ཀ་ལ་སྡིགས་ར་བསྐུལ་བཞིན་པ་རེད། ཡིན་ན་ཡང་ཨ་མི་རི་ཀས་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་མཚོ་ཐོག་གནམ་དམག་གནམ་གྲུ་འཕུར་སྐྱོད་བྱེད་ཀྱི་ཡོད་ཞེས་ཁོང་གིས་གསུངས་བཞག། དེ་རིང་གི་ཤེས་ཡོན་སློབ་གསོའི་ལེ་ཚན་ནང། འབྲེལ་ལམ་ཡག་ཤོས་དེ་ཕན་ཚུན་མིག་གིས་དངོས་སུ་མཐོང་ནས་རྣམ་པ་རིག་བྱེད་ཀྱི་སྒོ་ནས་སློབ་ཁྲིད་གནང་ཡ་དེ་སློབ་ཁྲིད་ཀྱི་ཐབས་ལམ་ཡག་ཤོས་དེ་ཡིན་པའི་སྐོར་སློབ་སྟོན་པ་བསྟན་འཛིན་རྡོ་རྗེ་ལགས་ཀྱིས་གསུངས་པ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང། འདས་པའི་ལོ་ཁ་ཤས་ཅིག་གི་ནང་ལ་ཏོག་དབྱིབས་ནད་རིམས་ཀྱི་རྐྱེན་པས་སློབ་གྲྭ་དང་གཙུག་ལག་སློབ་གཉེར་ཁང་ཨ་ནི་ལས་ཁུངས་དང་སྒང་གའི་ནང་ལ་ཡར་དངོས་སུ་བཅར་མི་དགོས་བྱས་ནི་དྲ་ཐོག་ནས་སློབ་ཚན་ཁྲིད་ཡག་ལས་ཀ་བྱེད་ཡག་དེ་འདྲས་ཀྱི་གནས་སྟངས་ཅིག་ཆགས་པ་རེད། དྲ་ཐོག་ནས་ཤེས་ཡོན་སློབ་སྦྱོང་གནང་སའི་གཙུག་ལག་སློབ་གྲྭ་དང་སློབ་གྲྭ་ཁག་གི་ནང་ལ་སློབ་ཕྲུག་ཚོ་ལ་ཡང་སློབ་ཁྲིད་གནང་པའི་སྐབས་སློབ་གྲྭ་དངོས་སུ་བཅར་ནས་རྒན་ལགས་ཀྱི་འཛིན་གྲྭའི་ནང་ལ་ཡང་སློབ་ཁྲིད་གནང་བ་དང་འཛིན་གྲྭ་ལ་བཅར་མ་དགོས་པར་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་པའི་བར་རུ་གི་ཁྱད་པར་གྱི་སྐོར་ལ་གནས་ཚུལ་དེའི་ཐོག་ལ་ཡང་མཁྱེན་རྒྱ་ཡོད་མཁན། དངོས་སུ་ཉམས་མྱོང་བསགས་ནས་ཕྱག་ལས་གནང་མཁན་ཨ་མི་རི་ཀའི California མངའ་སྡེའི Fullerton གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་དང་བཀའ་མོལ་ཞུ་གི་ཡིན། ཁོང་ལ་ཡང་ངས་ངོ་སྤྲོད་ནང་ལ་རོབ་ཙམ་ཞུས་པ་ནང་བཞིན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གཙུག་ལག་སློབ་གྲྭའི་ནང་ལ་ཡང་ཕྱི་ནང་གི་སློབ་ཕྲུག་མང་པོ་ཅིག་ལ་ཡང་སློབ་ཁྲིད་གནང་པའི་སྐབས་དུས་ཏོག་དབྱིབས་ཀྱི་གོང་ལ་ཡང་ཨ་ནི་སློབ་ཁྲིད་འཛིན་གྲྭའི་ནང་ལ་ཡང་སློབ་ཕྲུག་ཚོ་དང་དངོས་སུ་ཕར་ཚུར་འབྲེལ་གཏུགས་གནང་བྱས་ནས་སློབ་ཁྲིད་གནང་བ་དང། ཨ་ནི་ཏོག་དབྱིབས་ཀྱི་སྐབས་དེ་ལ་ཡ་ད་མང་པོ་ཅིག་འཛིན་གྲྭ་དངོས་སུ་ཚུགས་མ་ཐུབ་པ་བྱས་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་ཡ་དེ་གི་ཁྱད་པར་དེ་གཟིགས་ཡོད་རེད། འཛིན་གྲྭའི་ནང་ལ་དངོས་སུ་སློབ་ཁྲིད་གནང་ས་སློབ་ཕྲུག་མེད་པ་དང་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་ཡ་དེའི་ཐོག་ནས་སློབ་ཕྲུག་ཚོའི་ཤེས་ཡོན་སློབ་ཁྲིད་ཀྱི་ཐོག་ལ་ཡ་འཐུས་ཤོར་ཕྱིན་པ་གཟིགས་ཀྱི་ཡོད་ན་ཡང་ན་དེ་ཡག་ལ་བྱུང་ཡོད་ན་ག་འདྲ་ཡིན་ནམ།
ལ་དེ་ལྟ་ངེས་པ་ང་ཚོ་ཏོག་དབྱིབས་སྒང་ལ་ཡིན་པ་ཡིན་ན་ད་དྲ་རྒྱའི་ཐོག་ནས་མ་གཞི་ཐབས་ལམ་གཞན་པ་ཡོག་མ་རེད་བ། བས་ཡོངས་སུ་རྫོགས་པ་འཛིན་གྲྭ་ཆ་ཚང་དྲ་ལམ་ཐོག་ནས་བསླབ་པ་རེད། དེ་ཡག་པོ་བྱུང་ཡོད་ནའི་འདྲ་མེད་ནའི་འདྲ། ད་ཐབས་ལམ་འདིའི་ཐོག་ནས་སློབ་ཕྲུག་ཚོ་སློབ་གྲྭ་ཐོན་ཡག་གི་འདིའི་ཐོག་ལ། ད་གང་ཡང་བར་ཆད་མེད་པའི་ཐོག་ནས་ད་སློབ་ཚན་འདི་ག་དེ་མ་མུ་མཐུད་ནས་བསླབ་བྱས་ཕྱིན་པ་སོང་ཙང་རེ་བ་ལའང་ད་གང་ལ་གང་འཚམ་གི་ད་ཡག་པོར་བྱུང་ཡོད་ས་རེད་ལགས་རེད་བ། ཨ་ནེ་ད་དེང་སང་ག་ཚོད་ངའི་ལས་རོགས་ཚོ་དང་ང་ཚོ་བཀའ་མོལ་ཡོང་གི་ལ་སྤུ་གུ་ཁོ་རང་ཚོའི་ཁྲིད་དུས་སྒང་ལ་ཡ་ད་བསྡུར་བ་ཡིན་ན་འཛིན་གྲྭའི་ནང་ཡ་དངོས་སུ་ཕར་ཚུར་བགྲོ་གླེང་གི་ལམ་ནས་ཐད་ཀར་སློབ་ཁྲིད་བྱས་པ་དང་དྲ་ལམ་གི་ཐོག་ནས་བསླབ་བཞག་པ་གཉིས་བར་རུ་ལ་ཡ་སློབ་སྦྱོང་གཅིག་ཕི་གའི་སོ་སོ་ཤེས་ཡའི་དང་དེ་འདྲའི་ཐོག་ལ་ཁྱད་པར་ག་རེ་འདུག་ཟེར་དུས་ཨ་ནེ་ད་ལས་རོགས་ཚོ་གསུང་དུས་སྒང་ལ་ཡ་ཐད་ཀར་བསླབ་པ་དེ་འཛིན་གྲྭའི་ནང་ལ་ཞེ་དྲག་གི་ནུས་པ་ཆེ་འདུག། དྲ་ལམ་དང་བླ་དེ་དེ་ད། ཅི་ལྟར་ཡང་ཁ་ཤས་ལ་དེ་འཇུག་པོ་ཡོད་ས་ལགས་སྤྱི་ཡོངས་ནས་བཤད་ན་འདི་ཐད་ཀའི་དམིགས་བུར་ཞིབ་བཤེར་ཡོང་གི་ཨ་ཡོད་བསམ་ནས་དྲན་གི་འདུག་ལགས་རེད་བ་སློབ་ཕྲུག་ཁོ་རང་ཚོས་ཟེར་གི་འདུག་ཨ་ནི་ཨ་པ་རུ་ལའི་ནང་ལ་ཡག་ད་ཁོ་རང་ཚོ་དྲ་རྒྱའི་ཐོག་ལ་སྡོད་ཀྱི་ཡོད་ཙང་ཨ་ནི་དེ་ཕར་ཅིག་ནང་གི་གནས་སྟངས་དང་མང་པོའི་ཐོག་ནས་འདི་ལ་ཡག་ད་ཅི་འཛིན་གྲྭ་ལ་ཡག་ད་བར་ཆད་སོགས་མ་རེད་པ་ད་དབྱིན་ཇི་སྐད་བྱས་ན Disturbance ཡོང་གི་ཡོད་ས་རེད་བ་ད་སྤྱི་ཡོངས་ནས་བཤད་ན་དེ་ཁྱད་པར་ཞིག་ཡོད་ས་རེད་ལ།
དྲ་རྒྱའི་ཐོག་ནས་སློབ་ཁྲིད་གནང་ཡག་དེ་ལ་ཡག་ད་དགེ་དང་སྐྱོན་གཉིས་ཀ་ཡོད་དུས་དངོས་སུ་མི་དང་མིའི་འབྲེལ་བ་མེད་དུས་དེ་ཕྱོགས་གཅིག་རང་གི་སློབ་ཁྲིད་ཅིག་ཆགས་ཀྱི་ཡོད་རེད་བ་དྲ་ཐོག་ནས་སློབ་ཁྲིད་གནང་དུས་སློབ་ཕྲུག་ཚོ་ད་དྲ་རྒྱའི་ཐོག་ལ་ཡོད་རེད་དངོས་སུ་འཛིན་གྲྭའི་ནང་ལ་ཡ་མཉམ་ཞུགས་མེད་དུས་ནམ་རྒྱུན་སློབ་ཁྲིད་གནང་བ་དང་མ་འདྲ་བ་ཨ་ནི་སློབ་ཁྲིད་གནང་པའི་སྐབས་ལ་ཡ་འགོག་རྐྱེན་ག་རེ།
བྱས་ན་ཡིན་ན། དྲ་ལམ་ཐོག་ནས་ཟེར་དུས་སྒང་ལ་ད་དེ་ལ་དེང་སང་བསླབ་སྟངས་མ་འདྲ་བ་གསུམ་བྱས་འདུག་ག་དྲ་ལམ་གྱི་ལམ་ནས་འཛིན་གྲྭ་བཅར་བྱས་ཨ་ནི་ཕར་ཚུར་བསླབ་ཡག་གཅིག་བྱས་འོ་ད་དེ་ངས་གོང་དུ་ཅིག་ཞུས་པ་ཡིན་པ་ད་ཁ་ཅིག་གི་ནི་དགེ་རྒན་གྱི་ད་ག་སོ་བར་འཛིན་གྲྭ་གསུང་དགོས་ཡ་དེ་གས་དེ་གང་དྲ་ལམ་ཐོག་ལ་ཕར་བཞག་འཛིན་གྲྭ་དངོས་འཚོགས་ཡ་མེད་པ་བྱས་སྤུ་གུ་ཚོས་སོ་སོ་དུས་ཚོད་ག་རེ་ཡོད་པ་ཡིན་ནའི་དེ་ཕར་ཉན་བྱས་འོ་འདུག་ཟིན་ནས་ཡང་ཅིག་འདུག་ང་ད་ཁ་ཅིག་གིས་དེང་སང་འདི Hybrid ཟེར་གི་འདུག་ང་ཀྲེ་ཀྲེ་དང་ཆི་ག་ལ་གང་ཚང་རྗེས་འཛིན་གྲྭ་དངོས་སུ་ཡོང་དགོས་ཡག་དང་མང་པོ་ཞེ་པོ་ཅིག་དྲ་ལམ་གི་ཐོག་བསླབ་པས་ཨོ་ད་དེ་འདྲ་ཡི་གི་མ་འདྲ་གསུམ་རུ་ཟེར་འདུག་དེ་ད་དེ་གའི་དེའི་ཐད་གྲུབ་འབྲས་མ་འདྲ་མ་འདྲ་དེ་ཡོད་ཀྱི་རེད་པ་ལོ་ད་ང་རང་ཉམས་མྱོང་དངོས་སུ་ཡོད་པ་དེ་དྲ་ལམ་ཐོག་ལ་ཡང་དངོས་སུ་འཛིན་གྲྭ་ཚོགས་བྱས་དེ་རེད་ད་དྲ་ལམ་ཐོག་ནས་བྱེད་དུས་སྤུ་གུ་ཚོ་དངོས་སུ་ད་དེ་གདོང་བསྟན་དགོས་རེད་ཟེར་དེ་འདྲ་ཡང་ཁྲིམས་ཀྱི་ཐོག་ནས་ཅིག་ལབ་བདེ་པོ་མེད་པ་དེ་འདྲའི་འདུག་ང་སྤུ་གུ་ཁ་ཅིག་གིས་ནི་དྲ་ལམ་ཐོག་ནས་དངོས་བོད་རྒྱའི་བརྙན་པར་ནང་དུ་ཚོང་གི་ཐོག་ཕར་ཚུར་གདོང་བསྟན་བྱེད་དུས་འདི་ག་དེ་ཡག་པོ་རེད་འདུག་མང་ཆེ་ཞིག་གིས་དྲ་ལམ་ཐོག་ལ་མིང་དེ་མ་གཏོགས་སྤུ་གུ་དངོས་སུ་མེད་པ་བྱས་བྱེད་དུས་ཨེ་ནས་ཕར་ལབ་བྱེད་དུས་ཁོ་ཚོས་གོ་གི་ཡོད་ན་མེད་ན་ད་ཁོ་ཚོས་དེ་དངོས་གནས་ཉན་གི་ཡོད་ན་མེད་ན་དངོས་གནས་ཉན་དེ་ཡོད་ན་དྲ་ཐག་མཐུད་སྤུ་གུ་དངོས་སུ་བླངས་ཚེ་ཡང་འདྲ་མ་འདྲ་དེང་སང་འདི་བ Multi Tasking ཟེར་གི་འདུག་ང་ལས་ཀ་འདྲ་མ་འདྲ་མང་པོ་བྱས་འདུག་ང་ཨོ་དེ་འདྲའི་ལ་སོགས་པ་གི་ཐོག་ནས་ཨེ་ནས་ཕི་གལ་ཅིག་ལབ་དུས་གང་ལ་ཡང་དགེ་རྒན་ཡིན་པའི་ཆ་ནས་སེམས་ནང་ལ་བལྟས། ཞི་བདེ་བྱུང་གི་དབུས་སུ་དྲི་བ་ནི་མ་བཏང་བ་བྱས་དྲི་བ་ཡོད་པས་ཟེར་ལབ་དུས་གང་ལ་ཡང་ཆ་བཞག་ན་སྤུ་གུ་གཉིས་གསུམ་ཙམ་ཅིག་མ་གཏོགས་འདིའི་ཐོག་ནས་བྱ་ཐབས་ཕལ་གྱི་འཇུག་པོ་བྱུང་གི་ཡོད་ན་མེད་ན་དོགས་པ་མང་པོ་བྱེད་ཀྱི་འདུག་ང་ལོ་སྤུ་གུ་ཚོས་ད་འཛིན་གྲྭའི་ནང་ཡོད་པའི་བཟོ་བྱེད་ལ་གཡོལ་ཐབས་མང་པོ་ཡོད་རེད་པ་ཁ་ཅིག་གིས་ནི་འདི་ནི་ལམ་ཁ་སྒང་འགྲོ་བསྡད་ཀྱི་འདུག་ཁ་པར་ཐོག་ནས་མཐུད་ཤེས་རེད་པ་བྱེད་དུས་ཨ་མཆོག་ཉན་ཡོད་པ་ཅིག་གོ་ཅེས Audio ཟེར་གྱི་འདུག་ང་མི་དངོས་སུ་ཡང་མེད་པ་བྱེད། མཚམས་མཚམས་ལ་ཡང་མོ་ཊའི་སྐད་དེ་འདྲ་གོ་གི་འདུག་ང་ད་ཁ་ཅིག་ནི་ནང་གི་གནས་སྟངས་ཀྱི་འོག་ནས་ན་ཕར་ཁུ་སིམ་པོ་ཡོད་མ་རེད་པ་ནང་མི་ཚོ་མཉམ་དུ་ཡོད་རེད་ཅིག་བྱེད་དུས་འདི་འདྲའི་གི་སྐད་ཆ་འདི་ནང་འཛུལ་ཡོང་ཡས་སོགས་རེད་པ་ཁ་ཤས་ཀྱི་ཁྱིའི་སྐད་རྒྱག་གི་ཡོད་པ་སོགས་རེད་པ་ད་འདི་འདྲས་བྱེད་དུས་ཕི་སྐད་ཅིག་འཛིན་གྲྭའི་སྐབས་ལ་ཡག་ད་ཅིག་བར་ཆད་ཟེར་བ་མོར་བ་འདི་མང་པོ་ཞིག་འདུག་ང་ལོ་འདིའི་ཐོག་ནས་ཕར་བསླབ་དུས་འཇུག་པོ་བྱ་ཡོད་སོང་བ་འདི་འདྲའི་གི་དཀའ་ངལ་ཅིག་འཕྲད་ཀྱི་འདུག་ང་ང་ཚོ་ནམ་རྒྱུན་འདི་རེད་འབྲེལ་ལམ་རིག་པའི་ཐོག་ནས་བཤད་པ་ཡིན་ན་འབྲེལ་ལམ་ཡག་ཤོས་དེ་ཕར་ཚུར་ད་མིག་གིས་དངོས་སུ་མཐོང་ཨ་མཆོག་ཐད་ཀར་ཡོད་པ་ཡིན་ན་རྣམ་འགྱུར་དང་གང་ཅིའི་ཐོག་ནས། Non-verbal communication ཟེར་གྱི་རེད་པ་རྣམ་འགྱུར་དང་རྣམ་པར་རིག་བྱེད་ཀྱི་ཐོག་ནས་ང་ཚོས་དཔེ་ཆ་སྐྱེལ་བཞིན་པ་འདི་འདྲའི་ཐོག་ནས་འབྲེལ་ལམ་ཕར་ཚུར་ཤེས་ཡག་ཡོད་རེད་པ་ད་འདི་གས་ཚང་མ་ཡོད་མ་རེད་པ་སྤུ་གུ་མཐོང་གི་ཡོད་མ་རེད་པ་འདི་ཡི་དཀའ་ངལ་ཞིག་འདུག་ལ། རྩ་བའི་ཆ་ནས་ཤེས་བྱ་ཡོན་ཏན་སྦྱང་ཡག་དེ་སློབ་གྲྭ་དང་གཙུག་ལག་ཁང་གཅིག་པུ་མ་ཡིན་པ་མིའི་མི་ཚེའི་ནང་ལ་ད་གང་ལྟར་མི་མ་ཤི་བར་དུ་སྦྱངས་ཡག་གི་གོ་སྐབས་ཅིག་གིས་ཡོད་དུས་ཏོག་དབྱིབས་སྐབས་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་ཡག་གི་ཐབས་ལམ་དེས་ཡང་མི་རིགས་ཅིག་ལ་ཡང་ཕན་ཐོགས་ཆེན་པོ་བྱུང་བ་དེ་འདྲ་ཅིག་གི་གསུང་གི་འདུག་ཨ་དཔེར་ན་ཆ་བཞག་ན་ལས་རིགས་འདྲ་མིན་གྱི་ནང་ལ་ཡོད་པའི་ལས་ཀ་གནང་མཁན་ཚོ་ཡང་སོ་སོའི་ཤེས་ཡོན་ཅིག་གོང་འཕེལ་བཏང་གནང་ཡག་དང། ལག་འཁྱེར་འཕར་མ་བཞེས་གནང་ཡག་དེ་འདྲས་ཀྱི་གནས་ཚུལ་ཡོད་མཁན་ཚོ་ལ་ཡང་དྲ་ལམ་གྱི་ཐོག་ནས་སློབ་ཁྲིད་ཀྱི་ཐབས་ལམ་དེས་སོ་སོའི་ལས་ཀ་བྱེད་པའི་ཞོར་ལ་ཡང་ཨ་ནེ་དུས་ཚོད་བཏོན་བྱས་ནས་སློབ་སྦྱོང་བྱས་ནས་ཡང་ལག་འཁྱེར་མཐོ་བ་རག་ཡག་དེ་འདྲས་ཀྱི་ཕན་ཐོགས་བྱུང་མཁན་ཁག་ཅིག་འདུག་ཨ་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདས་པའི་ད་ལོ་ཁ་ཤས་ཅིག་ནང་ལ་ཏོག་དབྱིབས་ཀྱི་གནས་སྟངས་ཀྱི་སྐབས་ལ་ཡང་སློབ་སྦྱོང་འཕར་མ་གནང་མཁན་ཚོ་ལ་ཡང་ཁེ་ཕན་བྱུང་བ་རེད་ཅེས་ག་རེ་ཟེར་ཡོད་ན། ད་ཁྱེད་རྣམ་གཉིས་དྲ་ལམ་ཐོག་ནས་ཕར་སློབ་ཁྲིད་ཞུ་ཡ་ད་ལི་ཡ་དགེ་མཚན་ཁྱོན་ནས་མེད་པ་དང་ཕན་ཐོགས་མེད་པ་ད་རེད་མི་འདུག་ལ་རུ་བ་ད་འདི་སྤྱི་ཡོངས་ནས་བཤད་པ་ཡིན་ན་སྟབས་བདེ་པོ་ཞེ་པོ་ཆགས་ཀྱི་འདུག་བ་སྤུ་གུ་ཚོ་ཡིན་པ་ཡིན་ནས་ད་དུས་ཚོད་རིང་པོ་ཞེ་པོ་ཅིག་ལམ་ཆེན་སྒང་ལ་མོ་ཏྲ་བཏང་ནས་ཡོང་མ་དགོས་ཡ་དང་ད་བ་མོ་ཏྲ་མོ་ཏྲའི་ནང་ལི་ཡ་ད་སྣུམ་བླུག་དགོས་རུ་བ་ལོ་སློབ་གྲྭའི་སྤུ་གུ་ཟེར་དུས་ད་དཔལ་འབྱོར་དེ་ཚོ་དེ་ག་ཞིག་མེད་དུས་གང་ལ་ཡང་འདི་གས་དེ་འགྲོ་སོང་ཆུང་ཆུང་རུ་བ་ཆགས་བྱས་ཕན་ཐོགས་ཅིག་འདུག་བ་དཔེར་ན་དྲ་ལམ་ཐོག་ནས་རྒན་ལགས་ཀྱིས་ད།

དེ་གཉིས་བར་དུ་འབྲེལ་བ་དེ་བྱེད་སྟངས་ཐོག་ལ་ཡག་ད་དེང་སང་ལོ་ཆུང་མ་ཚོ་འཕྲུལ་རིགས་མང་པོ་བརྟེན་བསྡད་ཀྱི་འདུག་འདིའི་ཞན་ཆ་ཇི་ལྟར་ཡོད་པ་འདྲ་མིན་མེད་དུས་ག་ལ་ད་ང་ཚོ་དེ་ལྐུགས་པ་བཟོ་ཆགས་ཀྱི་རེད་ཟེར་དང་འབྲེལ་བ་བྱེད་སྟངས་དེ་མ་བྱེད་མ་བྱེད་ཡང་ཁ་པར་དང་དྲ་ལམ་སྒང་ནས་བྱེད་བཅུག་ན་ཡང་དཔེ་ཞིབ་བྱེད་རྒྱུ་ཡོད་དེ་ང་ལོ་ཆུང་མི་འདུག་ཨེ་ལོ། འདི་འདྲས་ཀྱི་ནས་གནས་སྟངས་ཅིག་ཆགས་འགྲོ་གི་འདུག་ཨང་ད་སྤུ་གུ་ཆུང་ཆུང་འགའ་ཞིག་ད་འདི་འདྲས་འདུག་ཨང་སྤུ་གུ་གཉིས་ནང་ལ་མཉམ་དུ་བསྡད་པ་ཡིན་པ་ཡིན་ན་རྐུབ་བཀྱག་གཅིག་སྒང་བསྡད་ཀྱི་གཉིས་ཀ་ལོ་ཁ་པར་ལག་པར་འཆང་འཆང་ཁ་པར་ཐོག་ནས་ཕར་ཚུར་འབྲེལ་བ་བྱེད་ན་སྟེགས་སུ་མེ་ཆི་དང། ང་ནི་གཅིག་རྩ་ལ་ཡོད་རེད་ཕར་ཚུར་སྐད་ཆ་བཤད་ན་འགྲིག་རུ་བ་འདི་ཤེས་ཀྱི་མི་འདུག་ང་གད་མོ་ཤོར་ཧཧ་ཧུ་སི་པིག་ལོག་གི་ལོག་གི་དེད་བྱས་ཙང་འདི་མི་དངོས་སུ་ཕར་ཚུར་ངོ་ནས་ཅིག་ཅིག་ལ་ལྷོད་ལྷོད་བྱེད་གདོང་གཏད་ཨན་གདོང་གི་རྣམ་འགྱུར་དང་དེ་ཅིག་གི་རྣམ་པར་རིག་བྱེད་ཀྱི་གཟུགས་འདི་གས་དེ་ཕར་ཚུར་ནས་འབྲེལ་བ་བྱས་བྱས་རུ་བ་འདི་གས་དེ་ཉམས་ཀྱི་ཡོད་ཟེར་ལབ་ཡ་རེད་བ། བསྟན་འཛིན་རྡོ་རྗེ་ལགས་ཀྱི་ཡིན་ན་ད་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཡང་ཡུན་རིང་སློབ་ཁྲིད་གནང་བས་ཐུགས་ཉམས་མྱོང་ཆེན་པོ་ཡིན་དུས། ཏོག་དབྱིབས་བར་དུ་ལི་ཡ་འཛིན་གྲྭ་དངོས་སུ་བཅར་མ་ཐུབ་པ་བྱས་ནས་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་བའི་ཐོག་ནས། གཅིག་དེང་སང་གི་དུས་ཚོད་འདི་ལ་ཡང་དྲ་རྒྱ་བེད་སྤྱོད་དེ་ཤུགས་ཆེན་པོ་ཡོད་དུས། དྲ་རྒྱའི་ཐོག་ལ་ཡང་རྣམ་གཡེང་ཞེ་དྲག་མེད་པའི་ཐོག་ནས་ཡང་སློབ་སྦྱོང་བྱེད་ཡས་ཀྱི་གོ་སྐབས་ག་འདྲས་ལེན་དགོས་ཀྱི་ཡོད་མེད་ཀྱི་སློབ་སྟོན་ཅིག་གནང་རོགས་གནང། ངའི་བསམ་པར་སོ་སོ་སློབ་ཚན་ག་རེ་ལེན་གྱི་ཡོད་པ་ཡིན་པ་ཡིན་ནས་དགེ་རྒན་གྱི་མཉམ་དུ་ཨ་ནེ་ཐད་ཀར་དྲ་ཐོག་ཡོད་པ་ཡིན་ན་ད་དེ་དྲག་ག་འདུག་ད་སོ་སོས་དོ་སྣང་བྱེད་བྱེད་རུ་བ་ཨ་མཆོག་ཉན་བསྡད་ཀྱི་ཡོད་བཟོ་བྱས་ཁ་པར་དེ་ཡར་འཐུས་ཨ་སོ་སོ་ཅིག་འཕྲུལ་རིགས་ཀམ་པུའུ་ཏར་སྒང་ལ་ཡ་ཨ་ནེ་ཅིག་གི་ལྟད་མོ་འདྲ་མི་འདྲ་ལྟ་དེ་ལ་སོགས་པ་བྱས་གཞས་ཉན་དེ་ལ་སོགས་པ་དེ་འདྲས་བྱེད་བསྡད་ན་ཨ་ནེ་ཤུགས་མ་ཐུབ་སློབ་སྦྱོང་བྱེད་ལ་ཡ་ཤུགས་རྐྱེན་ངན་པ་ཐེབས་ཀྱི་རེད་བ་ལ། དེ་གས་དེ་ད་དངོས་གནས་མཚམས་འཇོག་བྱེད་དགོས་རེད་ཟེར་དུས་མི་རྒན་པ་ཡིན་པ་ཡིན་ན་དགོངས་པ་བཞེས་ཐུབ་མཁན་རེད་དེ་ཕལ་ཆེར་ཡོག་རུ་བ་ད་ལོ་ཆུང་མ་ཚོ་ཡིན་པ་ཡིན་ན་ད་དེ་ལྟ་རྟོག་བྱེད་མཁན་ཅིག་མེད་ན་ཁག་པོ་འདུག་བ་ད་ཡིན་ནའི་འཕྲུལ་ཆས་ཡག་པོ་ཡོད་པ་དེ་ཚོ་ཡིན་ན་དེ་ཐབས་ལམ་ད་ཡོད་པ་རེད་ད་དཔེར་ན་དེའི་ཐོག་ལ་ཡ་འཛིན་གྲྭ་ལེན་གྱི་ཡོད་ནའི་རེད་ཡིག་ཚད་བཏང་གི་དེའི་ཁ་ཐུག་ལ་ཡ་དམིགས་བསལ་གྱི་ད་འཕྲུལ་རིགས་དེ་གས་བེད་སྤྱོད་བྱས་ནས་དཔར་ཆས་བཙུགས་ཀྱི་འདུག་བ་ལོ་ཀེམ་ར་བེད་སྤྱོད་བྱས་ནས། དཔེར་ན་ཡིག་ཚད་དྲ་ལམ་སྒང་གཏང་གི་ཡོད་ན་ད་ཁོས་ཡང་དེབ་ཁག་སྔོག་བྱས་ལན་རྒྱག་གི་འདུག་མི་འདུག་དཔེར་དཔར་ཆས་ཁོ་རའི་ཐོག་ནས་བལྟས་ན་དཔར་ཆས་འདི་གི་མདུན་དུ་འདྲ་བཤུས་ཆ་ཚང་དགེ་རྒན་ཚོས་གཏང་དགོས་ཡ་ལ་སོགས་པ་ལ་རུ་བ་ད་འདི་འདྲས་བྱས་པས་ན་ཨེན་ཁོ་རྣམ་གཡེང་བྱེད་ཡ་ད་འདི་གི་བྱེད་ཀི་ཡོད་པས་ན་ད་མཐོང་གི་རུ་བ་དེ་ད་འདི་མ་གཏོགས་ཅིག་ཅིག་ཕར་ཚུར་ཡིད་ཆེས་བྱེད་བསྡད་པ་ཡིན་ན་ད་དོ་བདག་ངོ་མ་སོ་སོས་ཅིག་སློབ་སྦྱོང་བྱེད་ཀྱི་ཡིན་སློབ་སྦྱོང་དེ་ག་རང་ལ་བསམ་བློ་བཏང་ཨེན་ཡང

བོད་ཀྱི་ཤེས་ཡོན་དང་ལས་ཡོན་ལ་ཏན་ཏན་གནོད་ཆེན་པོ་བྱེད་དགོས་རེད་བསམ་བྱུང། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་ཨ་མི་རི་ཀའི་ཀལ་ལི་ཧྥོ་ནི་ཡ་མངའ་སྡེའི་ཧྥུ་ལར་ཏོན་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཡ་ནི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་རེད་བཀའ་མོལ་ཞུ་ཡས་ཀྱི་ནང་དོན་དེ་སྤྱི་ཚོགས་དྲ་ལམ་བེད་སྤྱོད་ཆེན་པོ་དང་བར་ལམ་ཏོག་དབྱིབས་ཀྱི་རྐྱེན་པས་འདི་འདྲ་དང་དེ་ཚོ་དྲ་ལམ་གྱི་ཐོག་ནས་སློབ་ཁྲིད་གནང་ཡས་དར་ཁྱབ་བྱུང་བ་དེའི་དགེ་དང་སྐྱོན། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་ཡ་ངོ་སྤྲོད་གནང་པ་ཐུགས་རྗེ་ཆེ། ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་ལྔ་བའི་ཚེས་ཉེར་དགུ་དང་སུམ་ཅུ་གཉིས་ལ། དྲ་ལམ་ཐད་གཏོང་བརྒྱུད་ནས་འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས་སེང་གེ་སྒྲའི་རྗེས་གནང་བསྩལ་འདུག་པའི་ཚན་པ་བཞི་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རྒྱལ་བ་རིན་པོ་ཆེ་མཆོག་གི་འགན་ཁུར་གསུམ་པ་སྟེ། གང་ཉིད་སྐུ་ཚེ་འདིར་བོད་མི་ཞིག་གི་སྐྱེ་བ་བཞེས་པའི་དབང་གིས། བོད་སྤྱིའི་དོན་དུ་ཐུགས་འགན་གནང་དགོས་པ་དེ་རང་བཞིན་ལྷན་སྐྱེས་ཀྱིས་འཁྲི་བའི་འགན་ཁུར་ཆགས་ཀྱི་ཡོད་ཕྱིར། ལོ་རྒྱུས་རང་བཞིན་གྱི་གོད་ཆག་ཆེན་པོ་བྱུང་བའི་རྐྱེན་གྱིས་ཁོང་ཉིད་གང་དུ་འཁྲུངས་པའི་རང་ཡུལ་དུ་གནས་ཐབས་མ་བྱུང་ནས། ཡུལ་ལུང་གཞན་དུ་བཙན་བྱོལ་གྱི་རྣམ་པར་བཞུགས་ཡོད་ན་ཡང། བོད་མི་ས་ཡ་དྲུག་གི་དོན་དུ་ཕྱག་ལས་ནམ་མཁའ་དང་མཉམ་པ་གནང་དང་གནང་བཞིན་ཡོད་པ་སྟེ། དཔེར་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ། རྒྱ་གར་དུ་འབྱོར་བ་ནས། བོད་མིའི་རྒྱུད་འཛིན་ཕྲུ་གུ་རྣམས་བོད་མིའི་གཤིས་ཀ་དང་ལྡན་པའི་ངང་སྐྱེད་སྲིང་བྱེད་པའི་ཆེད་དུ། སློབ་གྲྭ་ཟུར་འཛུགས་གནང་སྟེ་དེང་རབས་འཛམ་གླིང་གི་སྤྱི་ཡོངས་ཤེས་ཡོན་གྱི་སྟེང་ལ། བོད་ཀྱི་སྐད་ཡིག་དང། ཆོས་རིག་ལེགས་བྱང་དག་ཀྱང་སློབ་སྦྱོང་བྱེད་པའི་ཆ་རྐྱེན་བསྒྲིགས་ནས། དཀའ་ངལ་བརྒྱ་ཕྲག་མང་པོ་ལ་གདོང་ལེན་གནང་བའི་རྐྱེན་གྱིས། ད་ལྟ་བོད་མིའི་གཞིས་སྒར་ཁག་གི་སྒྲིག་འཛུགས་ཀྱི་མངའ་ཁོངས་ནས་འཚར་ལོངས་བྱུང་བའི་བོད་མི་ལོ་ན་དྲུག་ཅུ་མན་འདབས་ཀྱིས་བོད་རང་གི་སྐད་ཡིག་ཤེས་པ་ཙམ་ཞིག་མིན་པར། བོད་མིའི་བསམ་འཁྱེར་ཀུན་སྤྱོད་དང་འབྲེལ་བའི་ལེགས་བྱང་མང་དག་ཅིག་རང་བཞིན་གྱིས་བཟུང་ནས་ཡོད་སྟབས། ལོ་རབས་དགུ་བཅུ་པ་ནས་བོད་མི་མང་པོ་ཞིག་ནུབ་ཕྱོགས་ཡར་རྒྱས་ལྡན་པའི་རྒྱལ་ཁབ་མང་དག་ཏུ་འགྲིམ་འགོ་ཚུགས་པ་ནས། ཡུལ་དེ་དག་གི་ཡུལ་མིའི་བསྔགས་བརྗོད་མང་པོ་ཞིག་ཐོབ་ཀྱི་ཡོད་པ་བཅས། བོད་ཁ་བ་གངས་ཅན་པའི་ལོ་རྒྱུས་ཐོག་འཛམ་གླིང་མི་དམངས་ཀྱིས་བོད་མིའི་གཤིས་ཀ་དང་ཀུན་སྤྱོད་ལ་ཚད་མཐོ་ཤོས་ཀྱི་གདེང་འཇོག་ཐོབ་པ་དེ་ཡིན། ད་དུང་དེ་དག་དང་མཉམ་པའི་དོན་གནད་གཞན་པ་ཞིག་ནི། བོད་མི་བཙན་བྱོལ་བའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སུ། ཆོས་བརྒྱུད་སོ་སོའི་དགོན་སྡེ་ཁག་ཉིས་བརྒྱ་དྲུག་ཅུ་ལྷག་གསར་འཛུགས་ཀྱིས་འཛིན་སྐྱོང་སྤེལ་གསུམ་གནང་བའི་སྟོབས་ཀྱིས། སྤྱི་ལོའི་དུས་རབས་བརྒྱད་པ་ཡས་མས་ནས་བོད་དུ་གདན་འདྲེན་ཞུས་པའི་རྒྱ་གར་གྱི་དཔལ་ནཱ་ལེནྡྲའི་ཟབ་བརླིང་ལྡན་པའི་རིག་གཞུང་རྣམས་རྒྱུན་འཛིན་བྱེད་ཐུབ་པ་ཙམ་ཞིག་ལས་འདས་ཏེ། གྲྭ་བཙུན་སྔགས་གསུམ་བོན་པོ་དང་བཅས་པའི། བཤད་སྒྲུབ་ཀྱི་ལྟེ་གནས་ཁག་གིས་སྐྱེད་སྲིང་བྱས་པའི། མཁས་མཆོག་མང་དག་ཞིག་བྱུང་ནས། ད་ཆ་ཚན་རིག་པ་དང་དཔུང་པ་མཉམ་གཤིབ་ཀྱིས་ཕན་ཚུན་གྱི་བར་ལ། ལེགས་ཆ་བླངས་རེས་བྱེད་ཀྱི་ཡོད་པ་དེ་ནི། མགོན་པོ་མཆོག་གིས། བོད་མི་རིགས་ལ་སྤྲད་པའི་ལས་འགན་གཙོ་བོ་དེ་ཡིན་ལ། ང་ཚོས་ཀྱང་དེ་མཐུན་གྱིས་འབད་བརྩོན་བྱ་དགོས་པ་དེ་སྐབས་འདིར་བསྟན་པའི་བཀའ་སློབ་ལམ་སྟོན་དེ་ཡིན། ལུས་པོ་དེ་བོད་ལ་གནས་ཀྱི་ཡོད་མ་རེད་ཡིན་ནའི། ཅིག་རྒྱ་གར་ནང་ལོགས་ལ་ཡར་བལྟ་དེ་དུས་རྩ་ནས་ཅིག་གང་ལྟར་བོད་ཀྱི་ཆོས་དང་རིག་གཞུང་འོ་བདེ་སྐྱིད་དེ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡག་པོ་ཅིག་ཡོང་ཐུབ་ཡག་ཅིག་གི། ང་ཚོ་དེ་བཙན་བྱོལ་ལ་ཡོད་དེ་བས་ད།

ཆེས་ཐོག་མར་བོད་མི་སྐྱབས་བཅོལ་བ་རྣམས་རྒྱ་གར་དུ་འབྱོར་བའི་དུས་སྐབས་ཏེ། སྤྱི་ལོའི་དུས་རབས་ཉི་ཤུ་བའི་ལོ་རབས་ལྔ་བཅུ་བའི་ནང། འཛམ་གླིང་གི་འབྲེལ་ཡོད་མཁས་པ་དང་ཤེས་ལྡན་པ་ཕལ་ཆེར་གྱིས་བོད་བརྒྱུད་ནང་བསྟན་ལ་བླ་མའི་ཆོས་ལུགས་ཞེས་འབོད་ཀྱི་ཡོད་པ་དང། དེའི་གོ་དོན་དང་དམིགས་ཡུལ་ནི།

མཁས་མཆོག་འགྲན་ཟླ་བྲལ་བ་དེ་དག་གིས་སྟོན་པ་བཅོམ་ལྡན་འདས་ཀྱིས་བཀའ་ཇི་སྙེད་ཅིག་སྩལ་བ་རྣམས། འཁོར་ལོ་བར་མཐའ་གསུམ་དུ་དབྱེ་ཞིང། དེ་ནས་གསུང་རབ་རྣམས་ལ་དྲང་ངེས་ཀྱི་ཁྱད་པར་དང། ཐེག་པ་ཆེ་ཆུང་གི་དབྱེ་བ་ཞིབ་ཚགས། རིགས་པ་བརྒྱ་ཕྲག་གི་ལམ་ནས་གཏན་ལ་ཕབ་པ་ཙམ་ཞིག་མིན་པར། མགོ་བདེན་བཞིའི་ཆོས་འཁོར་ནས། མཇུག་མི་སློབ་པའི་ཟུང་འཇུག་གི་བར་གྱི། ལམ་གྱི་རིམ་པ་མཐའ་དག། བསམ་བློའི་ཤེས་རྟོགས་རྒྱ་ཇེ་ཆེར་སོང་བ་དང་བསྡོངས་ནས་རང་བཞིན་གྱིས་བྱུང་བའི་རྒྱུ་མཚན་སོགས་གསལ་ཞིང་གསལ་བར་གཏན་ལ་ཕབ་པ་དེ་ཉིད་སྤྱི་ལོའི་དུས་རབས་བརྒྱད་པ་ནས་བོད་མི་རྣམས་ཀྱིས་དཔལ་ནཱ་ལེནྡྲའི་མཁན་ཆེན་ཐོག་མ་ཞི་བ་འཚོ་དེ་ཉིད་ཀྱིས་མཚམས་སྦྱོར་མཛད་པ་ནས་རིམ་བཞིན་ཞིབ་ཚགས་ཀྱི་ངང་ལ་ཡར་རྒྱས་སུ་ཕྱིན་པ་ཞིག་ཡིན་ཞིང། ད་ལྟ་བོད་ཀྱི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་ལ་བལྟས་ཀྱང་རང་རང་གི་ཕུགས་ཀྱི་གཏུགས་ས་དེ་ཉིད། དཔལ་ནཱ་ལེནྡྲའི་པཎ་གྲུབ་གང་རུང་ཞིག་དང་གཏུགས་ནས་ཡོད་པ་གསལ་པོར་ཡིན་ཕྱིར། བོད་ཀྱི་ནང་བསྟན་ཆོས་ལུགས་དེ་ཉིད་དཔལ་ནཱ་ལེནྡྲའི་མཁས་པ་རྣམས་ཀྱིས་བསྲེག་བཅད་བརྡར་གསུམ་གྱི་བརྟག་དཔྱད་བྱས་པའི་གསེར་སྦྱངས་བཙོ་མ་ལྟ་བུའི་གཞུང་ལུགས་ཤ་སྟག་ཡིན་པ་ལས། བོད་ཀྱི་བླ་མའི་མཚན་གནས་འཛིན་མཁན་དེ་དག་གིས་གང་བྱུང་མང་བྱུང་གི་ངང་ལ་བློས་བྱས་ཞེས་པ་ཞིག་གཏན་ནས་མ་ཡིན་པ། འཛམ་གླིང་མི་དམངས་ལ་ར་སྤྲོད་མཛད་པ་ལ་བརྟེན་ནས། ད་ཆ་བོད་ཀྱི་ནང་བསྟན་ཆོས་ལུགས་ལ་བླ་མའི་ཆོས་ལུགས་ཟེར་མཁན་ཆེས་ཤིན་ཏུ་དཀོན་པོར་གྱུར་པ་སོགས་མདོར་བསྡུས་ན། རྒྱལ་མཆོག་བཀའ་དྲིན་ཅན་འདི་པས། བོད་མི་རྣམས་ཀྱི་རེ་བཅོལ་ཆུད་ཟོས་སུ་མ་གནང་བར། བརྡ་དང་ཐ་སྙད་འདི་འདྲ་ཙམ་ཡང། བོད་ཀྱི་ལ་རྒྱ་ལ་སྨན་པའི་ཐབས་སུ་སྨིན་ཐུབ་མཛད་པ་ལྟར། རང་ཅག་ལ་ཡང་དེ་དང་མཚུངས་པའི་ལས་འགན་ཡོད་པ་གསལ་སྟོན་མཛད་པ་ནི་སྐབས་འདིའི་ལམ་སྟོན་གྱི་སྙིང་པོ་ཆགས་ཀྱི་ཡོད་པ་དེ་ཡིན། ཆོག་དེ་འདྲ་ཡིན་དུས། ཅིག་ད་ང་ཚོ་ད་ངས་ད།
བོད་པའི་བོད་པ་གཅིག་ཡིན་པའི་ངོས་ནས་ད་བོད་པའི་རེ་བ་བོད་མི་ཚོའི་རེ་བ་སྐྱེད་པ་འདི་གི་རེ་བ་སྐོང་སྟངས་འདི་གཙོ་བོ་བོད་ཀྱི་ཆོས་དང་རིག་གཞུང་འདི་འཛམ་བུ་གླིང་འདི་སྒང་ལ་བས་ངོམ་ཆོག་ཡག་གཅིག་གི་འཛམ་བུ་གླིང་གི་སྤྱི་ནོར་ཡིན་དུས་པ་ཅིག་ཆགས་བསྡད་དུས་ད་དེ་འཛམ་བུ་གླིང་འདི་སྒང་ལ་ད།

བོད་ཀྱི་ཆོས་འདི Lamaism ཟེར་མཁན་ཞིག་འདུག་པས་ཡལ་བྱས་ད་བོད་ཀྱི་ཆོས་འདི་དངོས་གནས་ཅིག་རིགས་པ་དང་ལྡན་པ། ཚན་རིག་པ་ཚོ་ཡིན་ནའི་དེ་ལེགས་ཆ་ལེན་ཡག་ཡོད་འདོད་པ་ཅིག་གིས་ལེགས་ཆ་ལེན་ཡག་ཡོད་འདོད་པ་ཅིག་གིས་དེ་འདྲ་ཞིག་ད་ང་ཚོ་བྱུང་འདི་ཡོད་རེད་ད་དེ་ང་ཚོ་དེ་བཙན་བྱོལ་ལ་སླེབས་རང་དབང་ལུང་པའི་ནང་ལ་སླེབས་པས་ཨེ་ནི་གང་འདྲ་ཞིག་མི་དགོས་རུ་འདུག་བཤད་ཡོད་ད་དེ་ང་ཚོ་བོད་པ་གཅིག་ཡིན་པའི་ངོས་ནས།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ནས་མུ་མཐུད་བརྒྱུད་བསྒྲགས་ཞུ་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིར་ཏི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། གསུམ་པ། ཝར་ཎ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ཞེས་པའི་ནང་དོན་ནས་བརྒྱུད་བསྒྲགས་ཞུ་གི་ཡིན།
གསུམ་པ། ཝར་ཎ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོར ྋགོང་ས ྋསྐྱབས་མགོན་ཆེན་པོར་སྙན་སེང་གིས་བཀའ་ཁྲོལ་གནང་བ་ལྟར་ང་ཝར་ཎ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་འཛུལ་ཞུགས་བྱས། སྐབས་འདིར་ང་ལ་འཚང་རྒྱུགས་གཏོང་མི་དགོས་པའི་དམིགས་བསལ་གནང་བྱུང། དེ་སྔོན་དགེ་རྒན་འོས་སྦྱོང་ལ་འཛུལ་ཞུགས་བྱེད་པའི་སྐབས་སུ་ཡང་འཚང་རྒྱུགས་གཏོང་མ་དགོས་པའི་དམིགས་བསལ་གནང་སོང། ཐོག་མར་ང་ཚོ་ཝཱ་ར་ནཱ་སི་སཾ་སྐྲྀ་ཏའི་གཙུག་ལག་སློབ་གཉེར་ཁང་ཆེན་མོའི་ནང་དུ་བོད་པ་ཚོར་དམིགས་བསལ་སློབ་སྦྱོང་བྱེད་སའི་སྡེ་ཚན་ཞིག་ཟུར་དུ་བཀོད་སྒྲིག་གནང་བ་དེའི་ནང་དུ་སློབ་སྦྱོང་བྱས་པ་ཡིན། ང་ཚོས་སློབ་སྦྱོང་བྱེད་པའི་སྐབས་རྒྱ་གར་གྱི་སློབ་གྲོགས་ཚོ་དང་མཉམ་དུ་ཡིག་རྒྱུགས་གཏོང་དགོས་ཀྱི་ཡོད་ལ། སློབ་ཐོན་ལག་ཁྱེར་ཡང་སཾ་སྐྲྀ་ཏ་གཙུག་ལག་སློབ་གཉེར་ཁང་འདི་ནས་གནང་གི་འདུག་སློབ་ཚན་གྱི་ནང་དོན་དང་སློབ་ཁྲིད་ཀྱི་སྐད་ཡིག་བོད་ཀྱི་རིག་གཞུང་དང་བོད་སྐད་ཡིན་ཡང་སྒྲིག་འཛུགས་ཀྱི་འགྲོ་སྟངས་ཡོངས་རྫོགས་སཾ་སྐྲྀ་ཏ་མཐོ་རིམ་སློབ་གཉེར་ཁང་ཆེན་མོ་འདི་དང་བསྟུན་ནས་འགྲོ་དགོས་ཀྱི་ཡོད་པར་བརྟེན་ང་ཚོའི་དཔལ་འབྱོར་གྱི་འགྲོ་སོང་ཡོངས་རྫོགས་གཙུག་ལག་སློབ་གཉེར་ཁང་ཆེན་མོ་འདི་བརྒྱུད་རྒྱ་གར་གཞུང་གིས་གནང་གི་ཡོད། སྐབས་དེ་དུས་ནས་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་སོ་སོའི་སློབ་གཉེར་བ་རྣམས་ལ་རང་རང་གི་ཆོས་བརྒྱུད་ཀྱི་སློབ་ཚན་ཐུན་མོང་མ་ཡིན་པ་གོ་རིམ་མཐར་ཆགས་སུ་བསྒྲིགས་ཡོད་པ་མ་ཟད། ཆོས་བརྒྱུད་ཀྱི་ཁྱད་པར་མེད་པར་ཐུན་མོང་བའི་རྒྱ་གཞུང་སློབ་ཚན་གྱི་ཐོག་ནས་ཐམས་ཅད་མཉམ་དུ་སློབ་གཉེར་བྱེད་དགོས་པ་ཡང་ཡོད། སྐད་ཡིག་གི་ཐད་ནས་བོད་ཀྱི་སྐད་ཡིག་མ་བརྩིས་པས་ཧིན་རྡུའི་སྐད་ཡིག་དང་ལེགས་སྦྱར་གྱི་སྐད་ཡིག་དབྱིན་ཇིའི་སྐད་ཡིག་བཅས་སློབ་སྦྱོང་བྱེད་དགོས་ཀྱི་ཡོད། སློབ་སྦྱོང་གི་གནས་རིམ་ནི་གཙུག་ལག་རབ་འབྱམས་པ། MA། སྟེ་ཨ་ཙཱ་ར་ཐོན་གྱི་བར་དུ་སློབ་ཡུན་ལོ་དགུའི་རིང་ཡིན་པ་དང་ལོ་སྔ་མ་བཞིའི་སློབ་ཚན་རྣམས་རྒྱ་གར་གཞུང་གི་འཛིན་རིམ་བརྒྱད་པ་ནས་བཅུ་གཉིས་དང། གོ་མཚུངས་ཡིན་པ་དང་དེའི་རྗེས་ཀྱི་ལོ་གཉིས་རིང་ཉེ་བའི་གཙུག་ལག་རབ་འབྱམས BA དང་མཐའ་མའི་ལོ་གསུམ་རིང་གཙུག་ལག་རབ་འབྱམས་པའི MA སློབ་ཚན་དང་འདྲ་མཚུངས་ཡིན། རྩ་བའི་སློབ་གྲྭའི་གནས་སྟངས་དེང་རབས་ཀྱི་མཐོ་རིམ་སློབ་གྲྭའི་འགྲོ་སྟངས་དང་མཐུན་པ་ཞིག་ཡིན་ན་ཡང་ང་ཚོས་སློབ་ཚན་རྣམས་གང་འདོད་འདོད་དུ་གདམ་ཀ་བྱེད་ཆོག་གི་མེད། ཡིན་ན་ཡང་སྐད་ཡིག་གི་ཐད་ནས་ཧིན་རྡུའི་སྐད་ཡིག་དང་དབྱིན་ཇིའི་སྐད་ཡིག་གཉིས་ལས་གང་རུང་ཞིག་འདེམས་ཆོག་པ་དང། སློབ་ཚན་གྱི་ནང་དོན་ཐད་ནས་ཀྱང་ནང་དོན་རིག་པའི་སྒྲོམ་གཞིའི་འོག་ནས་ནང་གསེས་ཀྱི་གདམ་ཀ་གང་འཚམ་ཡོད་ལ། ཆོས་ར་དང། རྩོད་པ་རྩོད་རྒྱུགས་བློ་འཛིན་འབྲི་རྒྱུགས་ངག་རྒྱུགས་བཅས་ཡོད། ཝར་ན་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་འདི་ནི་བོད་ཀྱི་ལོ་རྒྱུས་ཐོག་ནས་དེང་རབས་ཀྱི་སྒྲིག་འཛུགས་ལྡན་པའི་ནང་དོན་རིག་པར་སློབ་སྦྱོང་བྱེད་སའི་མཐོ་རིམ་སློབ་གཉེར་ཁང་ཐོག་མ་དེ་ཡིན་ལ། སློབ་གྲྭའི་ཡིག་རྒྱུགས་ཡོངས་རྫོགས་དེང་རབས་ཀྱི་མཐོ་རིམ་སློབ་གྲྭའི་འགྲོ་སྟངས་དང་གཅིག་མཚུངས་ཡིན། ངས་ལོ་དགུའི་རིང་གི་ཡིག་རྒྱུགས་ཡོངས་རྫོགས་ཨང་རིམ་དང་པོ་ཤ་སྟག་ལེན་ཐུབ་པ་བྱུང་ཡོད་ན་ཡང། ལོ་གཅིག་ལ་དབྱིན་ཇིའི་སྐད་ཡིག་གི་རྒྱུགས་འབྲས་སྐྱོ་བོ་ལས་མ་བྱུང་བས། བསྐྱར་རྒྱུགས་སྤྲོད་དགོས་པའི་གནས་ཚུལ་ཞིག་བྱུང་མྱོང། དེའི་གོང་དུ་དགེ་རྒན་འོས་སྦྱོང་གི་སློབ་སྦྱོང་བྱེད་པའི་སྐབས་སུ་ཡང་རྒྱུགས་འབྲས་ཡོངས་རྫོགས་ཨང་དང་པོ་ཤ་སྟག་ལེན་ཐུབ་སོང། ང་ཝཱ་ར་ན་སི་སམ་སྐྲྀ་ཏ་སློབ་གྲྭ་ནས་སློབ་གཉེར་ཐོན་པའི་ལོ་ཤས་ཀྱི་རྗེས་སུ་ད་ལྟའི་ཝཱ་ར་ན་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་འདི་ཨར་ལས་གསར་དུ་གནང་འགོ་ཚུགས་ཏེ་རིམ་པས་རང་མགོ་རང་ཐོན་ཅན་གྱི་མཐོ་རིམ་སློབ་གཉེར་ཁང་གི་རྣམ་པར་གྲུབ་ཡོད། ང་མཐོ་སློབ་ཏུ་ཡོད་སྐབས་སློབ་མའི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་སློབ་གྲྭ་འཛུགས་ཡུལ་ས་ཆ་ལྟ་བར་ཕྱིན་མྱོང་ལ། སློབ་གྲྭ་འདིའི་དགེ་ལུགས་པའི་ཚོགས་པའི་འཐུས་མིའི་འགན་འཁུར་མྱོང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ཟླ་བ་དྲུག་པའི་ནང་དུ་ཝཱ་ར་ན་སིའི་མཐོ་སློབ་ནས་ལོ་དགུའི་རིང་གི་སློབ་སྦྱོང་ཐོན་ཏེ་ཝཱ་ར་ན་སི་སམ་སྐྲྀ་ཏའི་གཙུག་ལག་སློབ་གཉེར་ཁང་ནས་ཨེམ་ཨེ་སྟེ་ཨཱ་ཙརྱའི་ལག་ཁྱེར་ཐོབ། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལེའུ་བཅུ་པ། བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ཞབས་འདེགས། དང་པོ། བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་དུ་ལས་ཞུགས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོར་རྒྱལ་བ་རིན་པོ་ཆེ་བཙན་བྱོལ་དུ་ཕེབས་ཏེ་ལོ་ངོ་བཅུ་གཅིག་ཕྱིན་པ་དང་བཙན་བྱོལ་བོད་མིའི་ལྟེ་གནས་རྡ་རམ་ས་ལར་སྤོས་ནས་ཀྱང་ལོ་ངོ་བཅུ་ཕྱིན་པའི་ཟླ་བ་དྲུག་པའི་ཚེས་བཅུ་གཅིག་ཉིན་བོད་ཀྱི་དཔེ་མཛོད་ཁང་རྡ་རམ་ས་ལར་གསར་འཛུགས་གནང་འགོ་ཚུགས། བོད་ཀྱི་དཔེ་མཛོད་ཁང་གསར་འཛུགས་གནང་རྒྱུ་འདི་ཡང་རྒྱལ་བ་རིན་པོ་ཆེའི་དགོངས་གཞི་ཞིག་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་མི་ཁྲི་ཕྲག་དུ་མ་བོད་ཀྱི་ས་ཁུལ་གང་ས་ནས་བྲོས་བྱོལ་དུ་ཡོང་སྐབས་རིན་ཐང་བྲལ་བའི་སྐུ་གསུང་ཐུགས་རྟེན་རྩ་ཆེན་པོ་མང་པོ་ཞིག་མཉམ་འཁྱེར་ཐུབ་ཡོད་པ་དེ་དག་རྒྱལ་བ་རིན་པོ་ཆེར་ཕུལ་བར་བརྟེན། རིག་དངོས་དེ་རྣམས་གཅེས་ཉར་ཚད་ལྡན་ཞིག་ཡོང་སླད་ཕྱོགས་སོ་སོའི་མཐུན་འགྱུར་འོག་བཙན་བྱོལ་བོད་གཞུང་གི་དཔེ་མཛོད་ཁང་ཞིག་གསར་འཛུགས་གནང་རྒྱུ་ཐག་བཅད་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་བོད་ཀྱི་དཔེ་མཛོད་ཁང་འཛུགས་སྐྲུན་ལེགས་གྲུབ་བྱུང་འདུག། སྐབས་དེར་རྒྱ་ནག་ཏུ་རིག་གནས་གསར་བརྗེ་ཆེན་པོ་ཟེར་བའི་ལས་འགུལ་སྤེལ་བའི་སྐབས་ཡིན་དུས། རིག་གནས་གསར་བརྗེའི་སྐབས་སུ་བོད་ཀྱི་སྲོལ་རྒྱུན་རིག་གནས་ཐམས་ཅད་རྩ་མེད་བཟོ་བའི་སྲིད་ཇུས་བཟུང་སྟེ། གཏོར་སྐྱོན་ཚབས་ཆེན་པོ་བཏང་ཡོད། གནས་སྟངས་འདི་ལྟ་བུའི་སྐབས་སུ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་བོད་མི་ཚོས་རང་སྲོག་བློས་གཏོང་གིས་ཁྱེར་ཡོང་བའི་རིག་དངོས་དེ་དག་སྲུང་སྐྱོབ་ཀྱིས་མཚོན་བོད་ཀྱི་ཆོས་དང་རིག་གཞུང་ཉམས་པ་སླར་གསོའི་ཐབས་ཚུལ་ལྷུར་བཞེས་གནང་བ་ནི་ཕུགས་རིང་གི་དོན་སྙིང་ལྡན་པ་ཞིག་ཡིན། ཝཱ་ར་ན་སི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་བསླབ་པ་མཐར་སོན་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོའི་ཟླ་བ་བདུན་པའི་ཚེས་བརྒྱད་ཉིན་ནས་བཞུགས་སྒར་རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་དུ་ལས་ཀ་བྱས་པ་ཡིན། དཔེ་མཛོད་ཁང་དུ་ལས་ཞུགས་བྱས་ཏེ་ཟླ་བ་གཉིས་ཀྱི་རྗེས་སུ་ནུབ་བྷང་གཱལ་མངའ་སྡེའི་ཁོངས་སུ་ཡོད་པའི་ཤཱནྟི་ནི་ཀེ་ཏན་ཞེས་པའི་མཐོ་རིམ་སློབ་གྲྭ་ཆེན་མོའི་ནང་འབུམ་རམས་པའི་ཕི PhD སློབ་སྦྱོང་བྱ་རྒྱུར་འཚང་རྒྱུགས་ལེགས་པོ་བྱུང་ཡོད་ན་ཡང་ཕྱིས་སུ་རྡ་རམ་ས་ལར་ལས་ཀ་མཉམ་དུ་ཆེད་རྩོམ་འབྲི་དགོས་པ་དང་ཐག་རིང་སློབ་གྲྭ་འདིར་ཡང་ཡང་དངོས་སུ་འགྲོ་དགོས་པའི་དཀའ་ངལ་ཡོང་གི་ཡོད་པར་བརྟེན་འབུམ་རམས་པའི་སློབ་སྦྱོང་འདི་བློས་བཏང་སྟེ་ལས་ཀའི་ཐོག་འཇུས་བསྡད་པ་ཡིན། བོད་ཀྱི་དཔེ་མཛོད་ཁང་དུ་སྐབས་དེར་ངའི་ལས་འགན་གཙོ་བོ་ཞིག་ནི་བོད་ཀྱི་རིག་གཞུང་ཉམས་ཞིབ་པའི་ལས་ཀ་ཡིན། ཆོས་བརྒྱུད་སོ་སོར་ཉམས་ཞིབ་པ་མཁས་པའི་ས་མིག་རེ་ཡོད་པ་དེའི་རྗེས་སུ་བདམས་སོང་དཔེ་མཛོད་ཁང་དུ་བསྡད་ཚེ་རིང་ལས་ཀ་སྣེ་མང་བྱས་ཡོད་ཀྱང་གྲུབ་འབྲས་འབུར་དུ་ཐོན་པ་ཞིག་ནི་བོད་ཀྱི་ངག་རྒྱུན་ལོ་རྒྱུས་ཕྱོགས་བསྡུས་ཀྱིས་ལོ་རྒྱུས་ཀྱི་རྒྱུ་ཆ་ཤིན་ཏུ་མང་པོ་གསོག་སྒྲུབ་བྱེད་ཐུབ་ཡོད་ལ། ངག་རྒྱུན་གྱི་ལོ་རྒྱུས་ཤོད་རྒྱུ་ཡོད་པའི་བོད་ཆོལ་ཁ་གསུམ་གྱི་རྒན་རབས་མང་པོ་ཞིག་གི་སར་དངོས་སུ་བཅར་ཏེ་ཁོ་ཚོས་བཤད་པའི་ངག་རྒྱུན་ལོ་རྒྱུས་ཁག་སྒྲ་འཇུག་དང་རིམ་པས་ཡིག་ཐོག་ཏུ་ཕབ་བཤུས་བྱས་ཏེ་རྩ་བརླག་ཏུ་འགྲོ་ཉེ་བའི་ལོ་རྒྱུས་ཆེས་མང་པོ་བདག་ཉར་གྱིས་སྲུང་སྐྱོབ་བྱས་ཐུབ་ཡོད། སྤྱིར་ན་མི་སོ་སོར་དགའ་ཕྱོགས་མ་འདྲ་བ་ཡོད་པ་བཞིན་ང་ནི་རྒན་རབས་དང་ལོ་རྒྱུས་ལ་དམིགས་བསལ་དོ་སྣང་ཡོད་མཁན་ཞིག་ཡིན། ང་བོད་ཀྱི་དཔེ་མཛོད་ཁང་དུ་ཉམས་ཞིབ་པའི་ལས་གནས་ཐོག་འཇོག་དགོས་པའི་གནད་དོན་གཅིག་ནི། ཝཱ་ཎ་མཐོ་སློབ་ཏུ་ཡོད་སྐབས་ལོ་གཉིས་རིང་བོད་ཡིག་གི་རྩོམ་ཡིག་འགྲན་བསྡུར་ཁྲོད། ངས་ལོ་སྔ་ཕྱི་གཉིས་ཀར་ཨང་དང་པོ་བླངས་ཡོད། རྩོམ་ཡིག་འགྲན་བསྡུར་དང་པོའི་ནང་བོད་ཡིག་གི་འཇུག་ངོགས་ཞེས་པ། ཡི་གེའི་བྱུང་རབས་དང་འབྲེལ་ནས་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་དང་སྲོང་བཙན་སྒམ་པོའི། ཡབ་ཀྱི་སྐོར་དེང་རབས་ཉམས་ཞིབ་བྱེད་སྟངས་ཀྱི་ཁྱད་ཆོས་ལྡན་པའི་དཔྱད་རྩོམ་རྒྱས་པོ་ཞིག་བྲིས་པ་དང་རྩོམ་ཡིག་འགྲན་བསྡུར་གཉིས་པའི་བརྗོད་གཞིར་བོད་ཀྱི་ཟློས་གར་གྱི་རིག་གནས་ཟེར་བའི་དེབ་ཆུང་ཞིག་བྲིས་པ་ཡིན། དཔྱད་རྩོམ་འདི་དག་བྲིས་པ་ལ་བརྟེན་ནས་ངས་རང་བཞིན་གྱིས་ལོ་རྒྱུས་ཐད་དོ་སྣང་བྱས་ཡོད་ལ་དཔྱད་རྩོམ་དེ་དག་གིས་སྐབས་དེའི་སྤྱི་ཚོགས་ནང་ཤུགས་རྐྱེན་ཕྲན་བུ་རེ་སླེབས་ཐུབ་ཡོད་བསམ། བོད་ཀྱི་དཔེ་མཛོད་ཁང་གི་ཉམས་ཞིབ་པའི་ལས་གནས་སུ་ཐོག་མར་སླེབས་པའི་སྐབས་ཉམས་ཞིབ་པ་སོ་སོས་གནད་དོན་གང་གི་ཐོག་ཉམས་ཞིབ་བྱ་རྒྱུ་ཡིན་པའི་སྐོར་འཆར་གཞི་ཞིག་བཟོ་དགོས་ཀྱི་འདུག་པས། ངས་ང་རང་གི་དགའ་ཕྱོགས་དང་བསྟུན་པའི་ཐོག་ནས་ལོ་རྒྱུས་ཀྱི་སྐོར་དང། དེ་ཡང་ཡིག་ཐོག་ཏུ་ཡོད་པའི་ལོ་རྒྱུས་ཕབ་བཤུས་ཙམ་མ་ཡིན་པར་ཡིག་ཐོག་ཏུ་མེད་པའི་བོད་སྤྱི་ཡོངས་ཀྱི་ངག་རྒྱུན་ལོ་རྒྱུས་འཚོལ་ཞིབ་བྱ་དགོས་པ་འདི་ཁ་ཚ་དགོས་གཏུགས་ཀྱིས་ཤིན་ཏུ་གལ་ཆེན་པོར་མཐོང་སྟེ་ངག་རྒྱུན་ལོ་རྒྱུས་འཚོལ་བསྒྲིགས་ཀྱི་ལས་འཆར་ཞིག་བཟོས་པ་ཡིན། སྐབས་དེར་བོད་ཀྱི་དཔེ་མཛོད་ཁང་དུ་ངག་རྒྱུན་ལོ་རྒྱུས་ཀྱི་རྒྱུ་ཆ་འཚོལ་སྡུད་བྱས་པ་ཧ་ཅང་ཉུང་བས་ངས་ལས་ཀ་འདི་ནི་དུས་ཚོད་ཕར་འགྱངས་བྱས་ཏེ་འཇོག་མི་རུང་བར་ཛ་དྲག་ཡིན་སྐོར་ཨུ་ཚུགས་ཀྱིས་ཞུས་སྟབས། གོང་རིམ་ནས་ངའི་ལས་འཆར་འདིར་བཀའ་འཁྲོལ་ཐོབ་བྱུང། ལོ་ཤས་རིང་སྒོ་ཀུན་ནས་འབད་བརྩོན་བྱས་པ་བརྒྱུད་ང་ཚོས་ངག་རྒྱུན་ལོ་རྒྱུས་ཀྱི་རྒྱུ་ཆ་མང་པོ་ཞིག་འཚོལ་སྡུད་བྱེད་ཐུབ་ཡོད། ང་བཙན་བྱོལ་བོད་མིའི་གནས་ཡུལ་ས་གནས་མ་འདྲ་བ་གཞིས་སྒར་བཅུ་གཅིག་ཙམ་ལ་དངོས་སུ་བསྐྱོད་དེ་ལོ་རྒྱུས་ཀྱི་ཉམས་མྱོང་ལྡན་པའི་མི་བརྒྱ་དང་བཞི་བཅུ་ལྷག་ལ་བཅར་འདྲི་བྱས་ཡོད། ངས་ལོ་རྒྱུས་ཀྱི་དྲི་བ་འདྲི་སའི་གྲས་སུ་མི་རྒན་ཤོས་ལོ་བརྒྱ་དང་བཅུ་གྲངས་ཅན་ཡོད་ལ། མི་ཐོག་ཁ་ཤས་རིང་གི་ལོ་རྒྱུས་ཤིན་ཏུ་ཡག་པོ་ཤོད་རྒྱུ་ཡོད་མཁན་རྒན་རབས་པ་དེ་འདྲ་ཡང་ཡོད་པས་ངག་རྒྱུན་ལོ་རྒྱུས་འདི་དག་རིན་ཐང་ཤིན་ཏུ་ཆེན་པོ་ལྡན་པ་ཞིག་ཡིན། སྐབས་འདིར་ངའི་ལས་འགན་གཙོ་བོ་ནི་ངག་རྒྱུན་ལོ་རྒྱུས་འཚོལ་སྡུད་བྱེད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གང་གནང་བ་ཐམས་ཅད་སྒྲ་འཇུག་བྱ་རྒྱུ་དེ་ཡིན། ངག་རྒྱུན་ལོ་རྒྱུས་རྣམས་སྒྲ་འཇུག་བྱས་པ་མ་གཏོགས་ཡིག་ཐོག་ཏུ་ཕབ་ལོང་ཆེན་པོ་བྱུང་མེད་ཀྱང། རིམ་པས་དཔེ་མཛོད་ཁང་གིས་ཡིག་ཐོག་ཏུ་ཕབ་སྟེ། ངག་རྒྱུན་ལོ་རྒྱུས་ཀྱི་དེབ་ཕྲེང་ཕྱོགས་སྒྲིག་གནང་བཞིན་འདུག་ངག་རྒྱུན་དེབ་ཕྲེང་ད་ཕན་རྩོམ་སྒྲིག་བྱས་པ་ལས་ད་དུང་བྱ་རྒྱུ་མང་པོ་ལྷག་ཡོད་ཚོད་རེད། ངག་རྒྱུན་ལོ་རྒྱུས་ཀྱི་ནང་དོན་རྒྱ་ཆེན་པོ་སྟེ་བོད་ཀྱི་རྒྱལ་རབས་དང་དཔོན་ཁག་ཚོའི་ལོ་རྒྱུས། རྒྱ་བོད་ས་མཚམས་ཀྱི་སྐོར་དང་བོད་ཀྱི་བཟོ་རིག་གི་སྐོར། གླུ་ཚིག་གི་སྐོར། སྒྱུ་རྩལ་གྱི་སྐོར་སོགས་ཁྱབ་ཁོངས་ཤིན་ཏུ་རྒྱ་ཆེ། དཔེར་ན་ཡུལ་ལུང་བྱེ་བྲག་པ་གཅིག་གི་ལོ་རྒྱུས་ལ་ཆ་བཞག་ན། ལུང་པ་དེའི་ས་ཁམས་ཆགས་སྟངས་ཏེ། རི་ཆུ་ལུང་གསུམ་སྐད་གྲགས་ཅན་གང་དང་གང་ཡོད། དེ་དག་གི་མིང་གི་འགྲེལ་བཤད་དང། མིང་ཐོགས་སྟངས་དགོན་པ་གང་དང་གང་ཡོད། གྲོང་སྡེ་ཅི་ཙམ་ཡོད་མེད། གྲོང་སྡེ་སོ་སོའི་དཔོན་པོ་དང་དཔོན་རབས་རྒན་པ་གྲགས་ཆེན་རྣམས་ཀྱི་ལོ་རྒྱུས། མི་རྒྱུད་ཀྱི་མཆེད་ཁུངས། དམག་དོན་སོགས་ཀྱི་གནས་ཚུལ་གང་བྱུང། འཚོ་བའི་གནས་སྟངས་དང། རྒྱན་གོས་ཆ་ལུགས། བག་མོ་གཏོང་ལེན་བྱེད་སྟངས། སོ་ནམ་འདེབས་ལས་བྱེད་སྟངས། གླུ་གཞས་རྙིང་པ་གང་དང་གང་ཡོད། ངག་རྒྱུན། ལོ་རྒྱུས་ཤོད་མཁན་སོ་སོའི་ལོ་རྒྱུས་བཅས་ཞིབ་ཕྲ་འདྲི་རྩད་བྱེད་ཀྱི་ཡོད། ངག་རྒྱུན་ལོ་རྒྱུས་འཚོལ་སྡུད་བྱེད་པའི་བརྒྱུད་རིམ་འདིའི་ཁྲོད་དུ། དགེ་འདུན་ཆོས་འཕེལ་གྱི་ལོ་རྒྱུས་གནད་འགག་ཅན་མང་པོ་ཞིག་དང། འབྲེལ་ཡོད་ཡིག་ཆ་རིན་ཐང་ཅན་དང། པར་རིས་རི་མོ་སོགས་ཆ་ལག་མང་པོ་ཞིག་ལག་སོན་བྱུང་ཡོད། སྐབས་འདིར་དྲི་བ་དྲིས་ཡུལ་ཚང་མ་བོད་ནས་ཕེབས་མཁན་ཤ་སྟག་ཡིན་པས་ཁོང་ཚོའི་མཐོང་ཐོས་ཀྱི་ངག་རྒྱུན་རྣམས་ཤིན་ཏུ་ཚད་ལྡན་དང་ཁུངས་བཙན་པ་ཤ་སྟག་ཡིན། ཁོང་ཚོ་བོད་དུ་ཡོད་པའི་སྐབས་ཀྱི་རྒྱ་བོད་བར་གྱི་གནས་ཚུལ་ཡང་མཐོང་ཐོས་གང་ཡོད་མཁོ་བསྡུ་བྱེད་ཐུབ་ཡོད་ལ། བོད་དང་བལ་ཡུལ་གྱི་དམག་འཁྲུག་གི་སྐོར་དང། བོད་དང་ཡུ་གུར་གྱི་དམག་འཁྲུག་གི་སྐོར། བོད་མ་ཤོར་གོང་དུ་བོད་ཀྱི་རྒྱལ་ཕྲན་འགའ་རེའི་ངོས་ནས་བཏོན་པའི་སྒོར་མོ་ཡོད་མཁན་ཚོའི་སྒོར་མོའི་དབྱིབས་དང། རྒྱུ་ཆ། སྒོར་མོ་ག་འདྲ་བྱས་ནས་བཏོན་པའི་སྐོར་སོགས་ཀྱང་ཕྱོགས་སྒྲིག་བྱས་ཡོད། ངས་ད་དུང་སྔར་རྒྱ་བོད་ས་མཚམས་སྐོར་གྱི་ངག་རྒྱུན་ལོ་རྒྱུས་མང་པོ་དང། ལྷག་པར་དུ་ཟི་ལིང་རྨ་ཆི་ཚང་གིས་བོད་ལ་དབང་བསྒྱུར་བྱ་རྒྱུའི་བསམ་བློའི་ཐོག་ནས་རྒྱ་བོད་བར་གྱི་ས་མཚམས་ལ་ཞིབ་འཇུག་བྱས་པའི་སྐོར་དང། སྐབས་དེའི་ས་མཚམས་ལ་ཞིབ་འཇུག་བྱེད་མཁན་གྱི་གྲས་སུ་ཡོད་པའི་མི་སྣ་ལ་དེའི་སྐོར་དྲི་བ་བྱས་པའི་ངག་རྒྱུན་འདི་ནི་ཤིན་ཏུ་རིན་ཐང་ཆེན་པོ་ལྡན་པ་ཞིག་ཡིན། དེ་དུས་ཟི་ལིང་རྨ་ཆི་ཚང་ལ་རྒྱ་ནག་ལས་ལོགས་སུ་རྒྱལ་ཁབ་ཅིག་བཟོ་རྒྱུའི་བསམ་བློ་ཡོད་པ། བོད་ཀྱི་ས་སྡེ་ཁག་གཅིག་རང་གི་མངའ་ཁོངས་སུ་ཏན་ཏན་མ་བཏང་བར་ཟི་ལིང་རྨ་ཆི་ཚང་རྐྱང་པོ་ལ་དེའི་ནུས་པ་མེད་སྟབས་བོད་ཀྱི་མངའ་ཁོངས་ལ་དྲག་པོའི་བཙན་འཛུལ་ཡང་ཡང་བྱས་མྱོང་ཡོད་གདན་ས་ཁག་གི་འདོན་རྟ་དབྱངས་དང་ཆོ་ག་ཕྱག་ལེན་སྐོར་སོགས་ཀྱང་སྒྲ་འཇུག་དང་བརྙན་པར་ལེན་པ་སོགས་བྱས་ཡོད། ངག་རྒྱུན་ལོ་རྒྱུས་འཚོལ་སྡུད་ཀྱི་བརྒྱུད་རིམ་ཁྲོད་ང་ཚོས་སྒྲ་ཐག་བརྒྱ་ཕྲག་དུ་མར་སྒྲ་འཇུག་དང་ངག་རྒྱུན་ལོ་རྒྱུས་ཀྱི་རྒྱུ་ཆ་སྟོང་ཕྲག་ལ་ཉེ་བ་བསྡུ་སྒྲིག་བྱེད་ཐུབ་སོང། སྐབས་འདིར་མི་འགའ་ཤས་ཀྱིས་བྱེད་སྟངས་ལྟར། གཞུང་ལ་ངོ་མ་དེ་ཕུལ་ནས་ང་རང་གིས་ཀྱང་འདྲ་བཤུས་ཅིག་བླངས་ཡོད་ན་ཕན་ཐོགས་ཡོང་གི་ཡོད་ཚོད་འདུག་ཀྱང་ངས་གཞུང་གི་ཅ་ལག་ཡོངས་རྫོགས་གཞུང་ལ་སྤྲོད་དགོས་ཀྱི་ཡོད་རེད་སྙམ་པའི་ཐོག་ནས་གཞུང་ལ་ཕུལ་བ་མ་གཏོགས་ངོ་བཤུས་ཤོག་ལེ་གཅིག་ཀྱང་སྒེར་ལ་ཉར་མེད། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་འདི་ག་བྱས་ནས། ལེ་ཚན་ཕྱི་མར་གོང་མཇུག་ནས་མུ་མཐུད་བརྒྱུད་བསྒྲགས་ཞུ་རྒྱུ་ཡིན།
ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲེན་བྱམས་པ་ཕུན་ཚོགས་ཡིན། གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནི་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་བསྲིངས་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།

ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། Senator Mitt Romney། མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་དང་བོད་དོན་རྒྱབ་སྐྱོར་བ། Richard Gere རྣམ་གཉིས་དང་མཇལ་འཕྲད་གནང་ནས་བོད་ནང་གི་བོད་མིར་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་ཀྱི་ཐད། ཚེས་བཅུ་བདུན་ཉིན་གྲོས་མོལ་གནང་བཞག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་རྒྱལ་སྤྱིའི་མཁའ་དབྱིངས་སུ་ཨ་མི་རི་ཀའི་གནམ་དམག་གནམ་གྲུ་དང་མཉམ་དུ་རྒྱ་ནག་གིས་ཀྱང་དམག་དོན་གནམ་གྲུ་མཉམ་དུ་བཏང་བའི་ལས་འགུལ་སྤེལ་བ་དེས་སྟོབས་ཆེན་རྒྱལ་ཁབ་གཉིས་བར་འཕྲོག་རྩོད་སློང་སྲིད་པའི་ཉེན་བརྡ་ཁ་སང་ཨ་མི་རི་ཀས་བཏང་བཞག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་ལ་གྲུབ་འབྲས་ཐོན་ཡོད་ཚུལ་དང་ལས་གཞི་དེ་བཞིན་མུ་མཐུད་ནས་དོན་འཁྱོལ་བྱ་དགོས་པའི་སྐོར་བཤད་འདུག། ཡང་རྒྱ་ནག་གི་རྒྱལ་སྤྱིའི་མཁའ་དབྱིངས་སུ་ཨ་མེ་རི་ཀའི་གནམ་དམག་གནམ་གྲུ་དང་མཉམ་དུ་རྒྱ་ནག་གིས་ཀྱང་དམག་དོན་གནམ་གྲུ་མཉམ་དུ་བཏང་བའི་ལས་འགུལ་སྤེལ་བ་དེས་སྟོབས་ཆེན་རྒྱལ་ཁབ་གཉིས་བར་འཕྲོག་རྩོད་སློང་སྲིད་པའི་ཉེན་བརྡ་ཁ་སང་ཨ་མེ་རི་ཀས་བཏང་བཞག་དེ་ཡང་དེ་རིང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མེ་རི་ཀའི་དམག་དོན་ལྷན་ཁང་པེན་ཏི་གོན་གྱིས་གསུངས་པར་གཞིགས་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གི་གནམ་དམག་གནམ་གྲུས་དྲག་ཤུགས་ཆེན་པོའི་ངང་ཐབས་ཇུས་སྣ་ཚོགས་ཀྱི་ལམ་ནས་ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་ཨ་མི་རི་ཀའི་གནམ་དམག་གནམ་གྲུས་རྗེས་འདེད་ཀྱིས་སྡིགས་ར་ཐེངས་བརྒྱ་དང་བརྒྱད་ཅུ་ཙམ་བསྐུལ་ཡོད་པ་དང། དེ་ནི་དེ་སྔོན་མི་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རིང་དུ་བྱུང་བ་ལས་ལྷག་པ། འདས་པའི་ལོ་གཉིས་ནང་དེ་ལྟར་བྱུང་ཡོད་པ་རེད་ཅེས་ཨ་རིའི་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བདེ་སྲུང་ལས་དོན་དྲུང་ཆེ་ཨེ་ལི་རཱད་ནར་ལགས་ཀྱིས་གསུངས་བཞག།